དང་དེ་ལ་ཡང་དེ་ཡི་རྩ་བ། དེ་ཡི་རྩ་བ་སྙིང་རྗེ་འདོད་མདོ་སྡེ་རྒྱན་གྱི་གསུངས་པ་ནང་བཞིན་བྱས་ནས་ཇི་ཙམ་གྱི་སྙིང་རྗེའི་བསམ་པ་ཤུགས་ཆེ་བ་དེའི་ཚོད་ཀྱིས་བྱང་ཆུབ་ཀྱི་སེམས། ཤུགས་ཆེ་སྟེ་ཡོང་བསྡད་ཀྱི་ཡོད་རེད་ད། བྱང་ཆུབ་ཀྱི་སེམས་ཤུགས་ཆེ་ལོས་ད། དང་བྱང་ཆུབ་ཀྱི་སེམས་བརྟན་ལོས་དེ་ཡི་དེ་ཚང་མ་ལོག། དང་བྱང་ཆུབ་ཀྱི་སེམས་སྐྱེ་མྱུར་ལོས་དེ་ཡི་དེ་སྙིང་རྗེ་ལ་ཡང་རག་ལས་པ་རེད། ཇི་ཙམ་གྱི་སྙིང་རྗེ་ཤུགས་ཆེ་བ་དང། ད་ག་རེ་རླབས་ཆེ་བ་ཡོད་པའི་ཚོད་ཀྱིས་བྱང་ཆུབ་སེམས་ནི་སྐྱེ་སླ་བ་དང། གང་དག་བརྟན་པ་དང་ནི་རྒྱ་ཆེ་བ་དེ་འདྲའི་ཡོང་གི་ཡིན་པ་རེད། དང། དེ་འདྲ་ཡིན་པ་ཡིན་དུས་ཙ་ན་དང་སྙིང་རྗེ་ཟེར་ཡ་དེ་ཞེ་པོ་ཅིག་གལ་ཆེན་པོ་ཆགས་ཡོད་རེད། སྙིང་རྗེའི་བསམ་པ་ཡོང་བ་ལ་ཡ། དང། ཅིག་གང་ལ་སྙིང་རྗེ་སའི་ཡུལ་དེ། ནི། ཡུལ་དེ། ལ་ཅིག། གཅེས་ཤིང་ཕངས་པ། ནི། ཅིག་བློ་སྐྱེ་ཐུབ་ཡ་ཅིག་བྱུང་བ་ཡིན་ན་དེའི་ཚོད་ཀྱིས། ནི། དེ་སྡུག་བསྔལ་གྱིས་མནར་བ་ལ་མི་བཟོད་པའི་བློ་ཤུགས་དྲག་པ་ཡོང་གི་ཡོད་པ་ཡིན་དུས།

གཅིག་ང་ཚོ་བོད་པ་ནང་ཚང་གི་གཅིག་ད་བོད་ཀྱི་བོད་ནང་ལ་གཅིག་སྡུག་སྦྱོང་མྱང་མྱོང་ཚོར་བ་ཡིན་ནའི་རེད་གཅིག་དེ་ལྟ་བུ་གཅིག་བསམ་བློ་འཁོར་བ་ཡིན་ནའི་གཅིག་དེའི་གཅིག་སྨོན་ལམ་རྒྱག་ཡ་ད་གཅིག་གི་སྙིང་རྗེའི་བློ་སྐྱེ་ཡ་རུ་དེ་ཤུགས་ཆེ། ད་ཕར་ཚེ་རྒྱ་ནག་ལ་ཆུ་ལོག་བྱུང་བ་རེད་གཅིག་རྒྱ་ནག་ལ་གཅིག་མུ་གེ་བྱུང་བ་རེད་ཟེར་ཅིག་ལབ་པ་ཡིན་ན། བློའི་ཟུར་དུ་ཨ་ནི་འཚམས་པོ་ཡོང་བསམ་པ་འདྲ་ཁ་ཤས་ཁ་ཤས་དྲན་ཡ་གི་ཉེན་ཁ་ཡོད་ར་བ། ས་ཀོ་བསམ་བློའི་ནང་ལ་ཡ་དེ་དག་ཕྱོགས་དང་རིས་སུ་བཅད་ནས། གཅིག་གཉེན་གྱི་ཕྱོགས་ཡིན་བསམ་པ་ཡིན་ས་གཅིག་བས་དགྲ་ཡི་ཕྱོགས་ཡིན་བསམ་པའི་ཕྱོགས་རིས་ཆེ་བ་དེའི་དབང་ལས་ཨེ་ནི། ད་སྨོན་ལམ་ཞིག་རྒྱབ་པ་ཡིན་ནའི་ཁོ་ཕྱོགས་རིས་རུ་ཆགས་ཏེ།

ཚེ་འདི་ལ་ཡང་དགྲ་ཡིན་འདོད་པ་དེ་ཚོའི་གྲས་ཚེ་རབས་སྔ་མ་རྣམས་སུ་ལན་གྲངས་མང་པོ་ལ་གཉེན་དུ་གྱུར་པ་བྱུང་ཡོད་རེད་དེ་འདྲ་ཡིན་པ་ཡིན་དུས་ཚེ་འདི་ལ་ཡང་ཕན་བཏགས་པ་རྒྱུ་མཚན་དུ་བྱས་ཏེ་པད་ཁ་ལ་ནི་པད་ཁ་སོགས་རེད། ཆགས་ཆེན་པོ་ཞིག་བྱེད་ཡ་སོགས་རོ། ཚེ་འདི་ལ་ཡང་ཏོག་ཙམ་ཞིག་གནོད་པ་སྐྱེལ་བ་རྒྱུ་མཚན་དུ་བྱས་ཏེ་པད་ཨེ་ནི་པད་ཡལ་བར་འདོར་ཆེན་པོ་འདོགས་ན་འགྲིག་གི་མ་རེད་བསམ་པའི་ཐོག་ནས་བློ་སྦྱང་ཡ་ཅིག་འདུག་པ། ཚེ་གཅིག་གི་དབང་དུ་བྱས་པ་ཡིན་ན་ཡང་ཚེ་སྟོད་ཀྱི་དགྲ་ཚེ་སྨད་ཀྱི་གཉེན་ལ་འགྱུར་ཡ། ཚེ་སྟོད་ཀྱི་གཉེན་ཚེ་སྨད་ལ་དགྲར་འགྱུར་ཡ། དེ་དང་གུང་ཐང་ཚང་གིས་གསུངས་པ་ནང་བཞིན། དུས་དེ་རིང་ཡིད་གཅུགས་གྲོགས་པོ་ཡང་ཚིག་ལེགས་ཉེས་གཅིག་ལ་རྣམ་རྟོག་གིས་སྒྲོ་བཏགས་ནས་སང་ཉིན་སྡང་བའི་དགྲ། ཉེ་རིང་གི་འཛིན་པ་གཏན་ནས་ཆོད་གསུངས་པ་ནང་བཞིན་གྱི། རྣམ་འགྱུར་སྟོན་ཡ་ཉིད་དང་ཚིག་མཐོ་དམན་གཅིག་གིས་ཨེ་ནི་པའི་དགྲ་གཉེན་འགྱུར་འགྲོ་བ། དེ་འདྲའི་ཡོང་གི་ཡོད་པ་ཡིན་དུས་དེ་འདྲའི་གི་ཐོག་ནས་སེམས་སྙོམས་པ་སྒྲུབ་ཀྱི་ཡོད་པ་རེད། ད་ལྟ་བས་ང་རང་ཚོ་ལ་དགྲ། དགྲ་ལ་རྩིས་བསྡད་ཡ་དེ་ཚེ་རབས་སྔ་མ་རྣམས་སུ་རང་ལ་ཡ་ཕན་མང་པོ་བཏགས་ཡོག་རེད་བསམ་ནས་བསམ་བློ་བཏང་ཐུབ་ཡག་འདུག་པ། ཚེ་འདི་ལ་བའི་གཉེན་དུ་གྱུར་བསྡད་མཁན་པའི་སོ་སོའི་ཤ་ཞེན་ཆགས་ཆེ་ས་དེ་ཚོའི་གྲས་ཀྱིས་ཚེ་རབས་སྔོན་མ་རྣམས་སུ་ཨོ་ད་ཅིག་རང་ལ་བའི་མི་འཚམས་པ་བྱས་ཡོད་རེད་བསམ་ནས། གནས་སྐབས་གཅིག་སེམས་སྙོམས་པ་སྒྲུབ་ཡག་གི་དོན་དག་ལ་རེད་དང། ཡལ་བར་འདོར་ཡག་གི་དོན་དག་ལ་ཡང་དེ་ལྟར་བསམ་པ་ཡོད་མ་རེད་དེ། གང་ལྟར་ང་རང་ཚོའི་གཉེན་གྱི་ཕྱོགས་ལ་ཡང་དགའ་ཞེན་བྱེད་སྟངས་འདི། དང་ལྷག་བསམ་རྣམ་དག་གི་དགའ་ཞེན་འདི་ཆགས་ཡོད་མ་རེད། ཆགས་སེམས་འདྲེས་པའི་དགའ་ཞེན་ཅིག་ཆགས་བསྡད་ཀྱི་ཡོད་རེད། ཆགས་སེམས་འདྲེས་པའི་དགའ་ཞེན་འདི་སེལ་དགོས་ཡག་རེད་མ་གཏོགས་ཁོས་ཕན་ཐོགས་ཡོད་མ་རེད། རེད་བ། ཆགས་ཞེན་འདྲེས་ཏེ་ངེད་ཀྱི་སེམས་ཐག་ཉེ་པོ་དེ། ཡུལ་ལ་ཤ་ལྟོས་ས་ཆེན་པོ་རེད། ཡུལ་དེ་གི་རྣམ་འགྱུར་ཏོག་ཙམ་མ་འགྲིག་ན་ལམ་སང་སོ་སོའི་པའི་སེམས་ནང་ལོགས་ལ་ཕར་ཅིག་སྙིང་ཉེ་བོར་ཁོ་ལམ་སང་འགྱུར་བྱས་འགྲོ་བསྡད་ཀྱི་འདུག་ག། དེ་འདྲ་མ་ཡིན་པར་རང་རྒྱུ་མཛད་དུ་བྱེད་རང་རང་རྒྱུ་མཛད་དུ་བྱེད་དེ་ངའི་གཉེན་ཡིན་བསམ་པའི་བསམ་བློ་དེའི་ཐོག་ནས་བློ་ཐག་ཉེ་བོ་དེ་ཕ་རོལ་པོའི་རྣམ་འགྱུར་ཕྲན་བུ་ཞིག་འགྱུར་དུས་ཕར་ཁ་ལ་རླུང་རུ་ཞིག་ལོག་འགྲོ་གི་འདུག་ག། དེ་འདྲ་མ་ཡིན་པར་ཡུལ་སེམས་ཅན་ཁོ་རང་རང་དང་རང་འདྲ་བ་སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་པ་ཡིན་པ་དེ་འདྲའི་གི་ཐོག་ནས་བློ་སྦྱངས་ནས་བསམ་བློ་འཁོར་བ་ཡིན་ན། ཕ་རོལ་པོའི་བྱེད་སྟངས་འདིའི་ཐོག་ནས་དཔེར་ན་རྒྱ་མི་རུ་ཆ་བཞག་པ་ཡིན་ན། བྱེད་སྟངས་གི་ཐོག་ནས་ང་ཚོ་བོད་པའི་སྒང་ལ་ཡ་ད་བཙན་གནོན་བྱེད་གི་ཡོད་རེད་དབང་ཡོད་བྱེད་གི་ཡོད་རེད་པའི་པའི་སྒྲོབ་ཚོད་རྩིས་ཞིག་བྱེད་གི་ཡོད་རེད་བྱེད་སྟངས་དེ་པའི་དགྲ་བོའི་བྱེད་སྟངས་བྱེད་གི་ཡོད་རེད་དགྲ་བོའི་བྱེད་སྟངས་བྱེད་པའི་ཆ་ནས་དགྲ་བོ་ཆགས་བསྡད་ཡོད་རེད་དེ་ཡིན་ནའི་ཁོ་རང་ཚོ་རང་དང་རང་འདྲ་བ་སེམས་ཅན་ཡིན་པ། སྤྱིར་སེམས་ཅན་ཡིན་པ་ཡང་སྒོས་མི་ཡིན་པ། དེའི་ནང་ནས་འཛམ་བུ་གླིང་པ་འདིའི་སྒང་ལ་ང་རང་ཚོའི་ཁྱིམ་མཚེས་ཡིན་བསྡད་པ་བདེ་བ་འདོད་པ་སྡུག་བསྔལ་མི་འདོད་པ་ཡིན་པའི་ངོས་ནས་བསམ་བློ་བཏང་པ་ཡིན་ན་དེ་ཐམས་ཅད་ཀྱི་སྡུག་བསྔལ་ང་ཚོ་སེལ་དགོས་ཡ་གཅིག་དང་དེ་ཐམས་ཅད་ཀྱི་གནས་སྐབས་བདེ་བ་མཐར་ཐུག་གི་བདེ་བ་མཐར་ཐུག་པ་བསྒྲུབ་དགོས་ཡ་གཅིག་གི་བསམ་བློ་ཅིག་སླེབས་ཡོང་གི་འདུག་བ། བྱས་ཙང་ནས་འོ་ད་ཕ་རོལ་པོ་རང་དང་རང་འདྲ་བ་སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་པ་ཡིན་པ་བསམ་ནས་དེའི་ངོས་ནས་ནི་སྙིང་ཉེ་བོ་གཅིག་གི་བསམ་བློ་ཞིག་སླེབས་ཡོང་དུས་ད་ལྟའི་དངོས་གནས་དྲང་གནས་ལྷག་བསམ་རྣམ་པར་དཀར་བའི་ཨེ་ནི་ང་དང་བྱམས་བརྩེའི་སེམས་འདི་ཡིན་པ་རེད། ཞེན་ཆགས་མ་འདྲེས་པའི་བྱམས་བརྩེའི་སེམས་དེ། ཞེན་ཆགས་ཀྱི་ངོས་ནས་སྐྱེ་ས་ཡོད་པར་ཁོས་དགྲ་བྱེད་གི་ཡོད་པ་ཡིན། རེད་དེ་ཡིན་ནའི་རྒྱ་ཆེན་པོ་ཞིག་ངོས་ནས་ཕ་རོལ་པོ་སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་པའི་སེམས་ཅན་གཅིག་གྱུར་ཡིན་པའི་ཆ་ནས་ཨེ་ནི། ད་ཅིག་དེའི་དོན་བསྒྲུབ་འདོད་ཀྱི་བྱམས་བརྩེའི་བློ་ཞིག་སྐྱེ་དགོས་འདུག་བ། དེ་འདྲའི་བྱམས་བརྩེའི་བློ་དེ་དགྲ་བོ་ཡིན་པ་མཐོང་གིན་མཐོང་གིན་ལ་ཡང་བྱམས་བརྩེའི་བློ་སྐྱེ་འདོད་པ་དེ་དངོས་གནས་དྲང་གནས་ཀྱི་བྱམས་བརྩེ་ཆགས་བསྡད་ཀྱི་ཡོད་པ་རེད། དེ་འདྲའི་བྱམས་བརྩེའི་བློ་དེ་སེམས་ཅན་ཐམས་ཅད་ལ་ཁྱབ་ཐུབ་འདུག་བ། དེ་མིན་པའི་ང་རང་ཚོའི་དགའ་ཉེ་བློ་དཀར་ལ་ཡ་སྙིང་རྗེ་བསམ་པ་རུ་ཡག་པོ་བྱུང་ན་བསམ་ནས་དྲན་ཏེ་ངེད་ཀྱི་སེམས་ཁུར་རུ་ཅིག་པའི་ལྷག་བསམ་དེ་གཅེས་འཛིན་རུ་དེ། ཁོ་རྩ་བ་རྩ་བ་དེ་ངའི་གཉེན་ཡིན་ཙང། ང་ཟེར་མི་དེ་རྩ་བ་ཆེན་པོ་ཞིག་བརྩིས་ནས་ངའི་གཉེན་ཡིན་ཙང་ལབ་ཡོང་དུས་ཨེ་ནི་སོ་སོའི་ཞེན་ཆགས་དེའི་ཐོག་ནས་ཨེ་ནི་སྙིང་བརྩེ་བ་རུ་ཞིག་འདུག་སླེབས་ཡོད་དེ། སེམས་ཅན་ཐམས་ཅད་ལ་ཁྱབ་ཐུབ་ཡ་ཁོ་ར་ཡོད་མ་རེད་ལ་དེ་ཨེ་ནི། འདོད་ཆགས་འདྲེས་བསྡད་པའི་བློ་ཅིག་ཆགས་བསྡད་ཡོད་རེད། ས་དེ་འདྲའི་ཡིན་པ་ཡིན་དུས་རེ་ཞིག་དེ་འདྲའི་གི་པའི་ཞེན་ཆགས་ཀྱི་ཕྱོགས་དང་རིས་ཞེན་ཆགས་ཀྱིས་སོ་སོའི་རང་ཕྱོགས་ཤིག་བཟུང་ན་རང་ཤུགས་ཀྱིས་དེ་ལ་ལྟོས་ནས་དགྲ་ཟེར་ཅིག་ཡལ་བར་འདོར་ཡག་ཅིག་གི་ཡུལ་ཞིག་སླེབས་ཡོང་འདུག་པ་དེས་སེམས་བདེ་མེད་པ་བཟོ་བསྡད་ཡོད་པ་རེད། དེས་སེམས་རྙོག་པ་དཀྲུག་བསྡད་ཡོད་པ་རེད། འོ་དེ་འདྲའི་ཡིན་པ་ཡིན་དུས་སྐྱེས་བུ་འབྲིང་གི་ཁ་ཐུག་ནས་དགྲ་གཉེན་ངེས་པ་མེད་པར་བསམ་སྟེ་ཡང་དེ་ཚོའི་ཕྲད་པས་ཆེད་དུ་གཉེར་ནས་པའི་བསམ་ནས་ད་ལྟའི་པའི་སོ་སོའི་པའི་ཡིད་གཅུགས་པའི

གནས་སྐབས་སུ་ཡིན་ན་ཡང་བཀའ་དྲིན་ཆེན་པོ་ཡིན་པ། ང་རང་ཚོ་ད་ལྟ་པའི་འཁོར་བའི་གནས་ལ་ཡང་འཁོར་བསྡད་པའི་གནས་སྐབས་ལ་ཡང་དཔེར་ན་ང་རང་ཚོ་མི་ལ་ཆ་བཞག་པ་ཡིན་ན། དེ་དང་ཐོག་མར་སྐྱེས་ཙམ་ཉིད་ནས་དུས་ད་ལྟ་བར་དུ། ང་རང་ཚོས་ཟ་བ། བཏུང་བ། གྱོན་པ། གནས་ཁང། དེང་སང་ཡིན་ན་འགྲིམ་འགྲུལ་བྱེད་ཡག་གི་འཕྲུལ་འཁོར། འཕྲུལ་འཁོར། འགུལ་སྐྱོད་རྒྱག་ཡག་གི་སྣུམ། རྡོ་སོལ། ད་འཕྲུལ་འཁོར་བཟོ་མཁན་གྱི་བཟོ་གྲྭའི་ནང་གི་ལས་ཀ་བྱེད་མཁན། བཟོ་གྲྭའི་ཅ་ལག་བཟོ་མཁན་གྱི་ཡང་ཡང་བཟོ་པ་སྔོན་མ་དེ་ཡིན། དེའི་རིག་པ་རྙེད་མཁན་གྱི་མི་སྤྲོ་བོ་ཞེ་བདས་ཡོད་པ་ཡིན་ན། ད་ང་ཚོ་མ་མཐའ་མི་ཚེ་འཚོ་ཡག་ཁོ་ན། སེམས་ཅན་བརྒྱ་ཕྲག་འབུམ་ཕྲག་ཁྲི་ཕྲག་མང་པོའི་རང་ཅིག་གི་ལག་པ་བརྒྱུད་ནས། དེ་འདྲའི་ཅིག་ཁོ་ཚོའི་ངལ་རྩོལ་དང་ཁོ་ཚོའི་དཀའ་ངལ་བརྒྱུད་ནས་ད་ང་ཚོ་དེར་དེ་ཅིག་བདེ་བོར་ཞིག་འདུག་བསྡད་ཐུབ་ཡག་ཅིག་དང་འཚོ་བསྡད་ཡག་དེ་ཡོང་བསྡད་ཀྱི་འདུག་ག་གཉེན་ལ་ལས་བཟང་པོ་སྐྱེ་ཅིག་གི་འབོ་བ་ཞེས་འཕྲལ་དུ་ཡིན་ན་མིག་མཐོང་ལག་ཟིན་ཁོ་ན། ང་རང་ཚོའི་ཉིན་རེ་ཉིན་རེའི་རང་ཅིག་གི་མི་ཚེ་འཚོ་ཡག་ཁོ་ན།

ཕན་པའི་བསམ་པ་ཟེར་ཡ་དེ་སྐྱེ་ཐབས་མེད་པ་རེད། དཔེར་ན་དེ་བཞིན་གཤེགས་པ་ཁོ་ན་མ་གཏོགས་མེད་དེ་ཟུར་བཞིན་ཡིན་ན་ནི་ཕན་སེམས་ཟེར་ཡ་དེ་ཧ་ལམ་སྐྱེ་ཐབས་བྲལ་སོང་ང། དང། དང་ལེགས་ཚོགས་ཀྱི་རྩ་བ་དེ་བྱང་ཆུབ་སེམས་ཟེར་ཡ་ཕན་པའི་བསམ་པ་ཟེར་ཡ་དེ་ཡིན་པ་ཡིན་དུས་ཕན་པའི་བསམ་པ་དེ་འདྲ་ཞིག་སྐྱེ་ཡ་ལ་ཡ། ཉམ་ཐག་པ་མགོན་མེད་པ་སྐྱབས་མེད་པ་འོ་དེ་འདྲས་ཀྱི་སེམས་ཅན་གྱི་དམིགས་པ་ལ་བྱས་ནས་ནི་ཕན་པའི་བསམ་པ་ཟེར་སྙིང་ཁོང་རུས་པའི་གཏིང་ནས་འགུལ་སྐྱོད་ཐེབས་བསྡད་ཡ་གི་སེམས་ཅིག་སྐྱེ་ཡོང་གི་ཡོད་པ་དང། དེ་འདྲས་ཀྱི་དང། དང་ཅིག་ལམ་གྱི་གནས་སྐབས་ཀྱི་ཡོན་ཏན་དཔག་ཏུ་མེད་པ་དེའི་གཞི་དེ། དང། གཙོ་བོ་སེམས་ཅན་གྱི་དྲིན་ལ་བརྟེན་ནས་ཡོང་དགོས་ཡ། དང། ཨཱ་ནི་འབྲས་བུ་སངས་རྒྱས་ཀྱི་གོ་འཕང་ཐོབ་ཡ་དེ་གཙོ་བོ་སེམས་ཅན་གྱི་དྲིན་ལ་བརྟེན་ནས་ཡོང་དགོས་ཡ། ད་ག་ནང་བཞིན་གྱི་ང་རང་ཚོ་དཔེར་ན་དགྲ་བོ་ལྟ་བུ་ཆ་བཞག་ན། དགྲ་བོས་ངོས་གཅིག་ནས་ང་རང་ཚོ་ལ་ཡ་གནོད་འཚེ་བྱས་ནས་བསམ་སྦྱོར་ངན་པ་བརྩམས་བྱས་ཡོང་གི་ཡོད་རེད་དེའི་ངོས་ནས་དགྲ་ཟོན་བྱེད་དགོས་ཡ་དོགས་ཟོན་བྱེད་དགོས་ཡ་རེད་ཁོ་རང་དེ་ལན་དེ་འཇལ་གི་ལན་འཇལ་དགོས་ཡ་ཡོང་གི་ཡོད་རེད་དེ་ཕྱོགས་གཅིག་ནས་དགྲ་ལ་དམིགས་ནས་བཟོད་པའི་ཉམས་ལེན་གོང་དུ་འཕེལ་ཡོང་གི་ཡོད་རེད། བྱང་ཆུབ་སེམས་སྒོམ་པ་ལ་ཡང། བཟོད་པའི་ཉམས་ལེན་མེད་ན་ཡོང་ཡ་ཡོད་མ་རེད། བཟོད་པའི་ཉམས་ལེན་ཡོང་བ་ལ་དགྲ་དགོས་ཀྱི་ཡོད་རེད། དེ་འདྲའི་ངོས་ནས་བསམ་བློ་བཏང་ཡོང་དུས་དངོས་གནས་དྲང་གནས་ཀྱི། དགྲའི་བྱེད་སྟངས་ཀྱི་ངོས་ནས། སྡུག་ཅག་ཅིག་ཡོད་རེད་དེ། ཡིན་ནའི་བྱེད་སྟངས་འདིའི་རྐྱེན་པས་རང་གི་དགེ་བའི་ཉམས་ལེན་རླབས་ཆེན་པོ་ཡོང་ཡ་ལ་ཡང། མཐུན་པའི་རྐྱེན་ཧ་ཅང་གི་བཟང་པོ་ཅིག་ཡོང་གི་ཡོད་རེད། དེ་འདྲ་ཡིན་དུས། རང་དགྲ་བོ་དེ་དགེ་བའི་བཤེས་གཉེན་ཞིག་ཆགས་ཀྱི་ཡོད་རེད། དགེ་བའི་བཤེས་གཉེན་ལ་བསྟེན་ནས་བཟོད་པ་སྒོམ་དུས་བཟོད་པའི་ཉམས་ལེན་ངོ་ཐོག་རང་གཅིག་ཕུད་ཀྱི་དང་གཅིག་ག་སོགས་རེད། བཟོད་པའི་ལག་ལེན་སྐྱེལ་ས་དེ་དགེ་བའི་བཤེས་གཉེན་ལ་དམིགས་ནས་ཡོང་ཐུབ་ཡ་ཡོད་མ་རེད། དང་དགྲ་བོ་ལ་དམིགས་ནས་ནི་བཟོད་པའི་ཉམས་ལེན་ཡོང་དགོས་འདུག་ག་དེ་འདྲའི་གི་ཆ་ནས་བསམ་བློ་བཏང་ཡོང་དུས་དངོས་གནས་གཅིག་ང་རང་ཚོ་དགྲ་ལ་བརྩི་བསྡད་ཡ་དེ་བཀའ་དྲིན་ཆེན་པོ་གཅིག་བསམ་བློ་འཁོར་ཡོང་དུས་ཨེ་ནི་ནམ་མཁའི་མཐས་གཏུགས་པའི་སེམས་ཅན་ཟེར་བ་དེ་འདྲ་ཨེ་ནི་གཞི་ནས་གཅིག་བསམ་བློའི་ནང་ལ་གཅིག་སླེབས་ཡོང་ན་གཅིག་ཁྱད་པར་གཅིག་ཡོད་པ་རེད། འོ་དེ་ལས་འབྲས་བུ་བཀོད་ནས། རང་ནི། དྲིན་དྲིན་དྲན། སེམས་སྙོམས་པར་འགྲོ། དེ་ཐམས་ཅད་སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་པ་ཙམ་དུ་མ་ཟད་དངོས་གནས་གནས་སྐབས་མཐར་ཐུག་གང་གི་གནས་སྐབས་ལ་ཡིན་ན་ཡང་དྲིན་ཆེན་པོ་རེད་བསམ་པའི་བསམ་བློ་ཅིག་དེ་འཁོར་ཡོང་དུས་ཨེ་ནི་ཞེ་ནས་ཅིག་དེ་ལ་ཡང་གཅེས་ཤིང་ཕངས་པའི་བློ་ཅིག་སླེབས་ཡོང་གི་འདུག་ག། འོ་ད་གཅེས་ཤིང་ཕངས་པའི་བློ་དེ་སླེབས་ཡོང་དུས་ཨེ་ནི། ཡིད་དུ་འོང་བའི་རྣམ་ཅན་གྱི་བློ་ལ་ཡང་སླེབས་ནས་ཡོང་དུས་གཅེས་ཤིང་ཕངས་པའི་བློ་ཅིག་སླེབས་ཡོང་དུས་ད་དེ་དག་ཨེ་ནི་སྡུག་བསྔལ་གྱིས་མནར་ཚུལ་དང་ཅིག་ཉོན་མོངས་ཀྱི་གཞན་དབང་དུ་ཡོད་ཚུལ། དེ་དག་གི་ནི་ཆེ་གེ། གང་ལྟར་ད་ལྟ་བའི་ཞི་བ་ཕྱོགས་གཅིག་པ་ལ་ལྷུང་བསྡད་མཁན་གྱི་ཉན་རང་དགྲ་བཅོམ་པ་ལྟ་བུ་ལ་ཆ་བཞག་ན་ཡང་ད་ལྟ་བའི་ཤེས་སྒྲིབ་ཀྱི། བུ་གའི། འགལ་རྐྱེན་དང་བཅས་ནས་ཡོད་བསྡད་པ་དེ་འདྲའི་རུང་བསམ་བཏང་ཡོང་དུས་ཨེ་ནི་དངོས་གནས། ཅིག་མི་གནས་པའི་མྱང་འདས་ཟེར་ཡག་ཅིག་མ་ཐོབ་པར་དངོས་གནས་ད་ཐབས་མི་འདུག་བསམ་པ་ཅིག་བློ་ལ་ཡང་ཤར་ཡག་ཅིག་ཡོང་བ་ཡིན་པ་རེད། འོ་དེ་འདྲ་འདྲ་བའི་སྒོ་ནས་ཨེ་ནི། ད། སེམས། ད་བྱང་ཆུབ་སེམས་བསྐྱེད་ཡག་གི་དམིགས་རྣམ་སྦྱང་དགོས་རེད་གསུངས་པ་རེད། ད་ག་ནང་བཞིན་གྱི་སྙིང་རྗེའི་བསམ་པ་ཟེར་བསྡད་དུས་གང་བྲལ་རྒྱུ་དང་སྡུག་བསྔལ་དེ་ཡག་པོ་བྱས་ངོ་ཆ་འཕྲོད་པ་ཞིག་མ་བྱུང་ན་སྙིང་རྗེ་དེ་སྙིང་རྗེ་རླབས་ཆེན་པོ་ཅིག་ཡོང་ཡ་མེད་པ་རེད། ང་རང་ཚོ་འཇིག་རྟེན་ཕལ་པས་དཔེར་ཅིག་མུ་གེའི་ཤ་མུ་གེས་མནར་བསྡད་པའི་བཟོ་འདྲ་ཅིག་དཔེར་ནད་དཔེར་ཅིག་ཛ་དྲག་ཅིག་གིས་མནར་བསྡད་པའི་བཟོ་འདྲ་ཅིག་གིས་ད་ཉམ་ཐག་འདྲ་མཐོང་པ་ཡིན་ན་ཨེ་ནི་སྙིང་རྗེ་ང་ཚོ་སྐྱེ་གི་ཡོད་རེད། ད་ཡང་ཞིག་མི་དཔེར་ཅིག་མཐུན་རྐྱེན་བཟང་པོ་ཡོད་བསྡད་པ་འདྲ

སྡུག་བསྔལ་ངོ་ཤེས་ཡག་པོ་ཞིག་མ་འཕྲོད་པར་ཨེ་ནས་སྙིང་རྗེ་དེ་རླབས་ཆེན་པོ་ཡོང་ཐུབ་ཡ་མེད་པ་རེད། དེ་འདྲས་ཡིན་པ་ཡིན་དུས་སྔོན་ལ་སྡུག་བསྔལ་ངོ་ཆ་འཕྲོད་ཡ་ལས་སླ་དེ་སོ་སོ་རང་སྟེང་ལ་ཡ་བསམ་ན་ལས་སླ་ཡོད་པ་རེད་དེ་འདྲས་ཡིན་པ་ཡིན་དུས་སྙིང་རྗེའི་བསམ་པ་ཡག་པོ་ཞིག་ཡོང་བ་ལ་ཡ་སྔོན་ལ་ངེས་འབྱུང་གི་བློ་དེ་སྦྱང་དགོས་ཡོད་རེད། རང་སྟེང་དུ། ཉོན་མོངས་པ་ཟེར་ཡ་དེ་དགྲ་ཡིན་པའི་ཡིན་ལུགས་ཡག་པོ་ཞིག་བསམ་བློ་འཁོར་ཐུབ་ན། དེ་ནས་དགྲ་ཡི་གཞན་དབང་དུ་ཡོད་པ་དེ་ཨེ་ནི་དངོས་གནས་ད་ལྟ་སྡུག་བསྔལ་བ་རེད་ཤག་བསམ་པའི་བློ་གཅིག་རང་སྟེང་ལ་ཡག་པོ་ཅིག་སྐྱེས་སོང་ན་ད་དེ་འདྲ་བོ་སེམས་ཅན་གཞན་ཡུལ་དུ་ཕར་ཁ་སྤོས་ཡོང་དུས་ཨེ་ནི་འཁོར་བ་པའི་སེམས་ཅན་མཐའ་དག་ལ་ཡང་སྙིང་རྗེ་སྐྱེ་ཐུབ་ཡག་ཅིག་ཡོང་གི་འདུག་དེ་ལ་ཡང་ཨེ་ནི་སྡུག་བསྔལ་གྱི་སྡུག་བསྔལ་ད་རེད་དེ་གལ་ཆེ་ཤོས་ད་ཚོར་བ་བདེ་བ་ནམ་རྒྱུན་ཡོངས་གྲགས་ད་ང་རང་ཚོ་བདེ་བ་ལ་བརྩིས་བསྡད་ཡག་གི་ཟག་བཅས་ཀྱི་བདེ་བ་ཟེར་ནས་མདོར་ན་ད་ལྟ་བའི་འགྱུར་བའི་སྡུག་བསྔལ་ལ་བརྩིས་བསྡད་ཡག་གི་སྡུག་བསྔལ་གྱི་རིགས་དེ་དང། ལྷག་པར་ཁྱབ་པ་འདུ་བྱེད་ཀྱི་སྡུག་བསྔལ་ཟེར་ཡག་གི་སྡུག་བསྔལ་དེ་སྡུག་བསྔལ་དུ་ངོ་འཕྲོད་ནས་དེ་ལ་སྙིང་ཁོང་རུས་པའི་གཏིང་ནས་ཞེ་ལོག་གི་བློ་ཅིག་མ་སྐྱེས་ན། ཁམས་གསུམ་གྱི་སེམས་ཅན་ལ་དམིགས་པའི་སྙིང་རྗེ་ཤུགས་དྲག་པོ་ཡོང་ཐུབ་ཡ་མེད་པ་རེད། འོ་དེ་འདྲ་ཡིན་པ་ཡིན་དུས། ད་དེ་སྡུག་བསྔལ་གྱི་སྡུག་བསྔལ་ལས་ཡིད་སུན་ནས་དེ་ལས་ཐར་འདོད་ཀྱི་བློ་དུད་འགྲོ་ལ་ཡང་ཡོང་གི་ཡོད་པ་བྱས། འགྱུར་བའི་སྡུག་བསྔལ་ལས་ཡིད་སུན་ནས་ཐར་འདོད་ཀྱི་བློ་མུ་སྟེགས་པ། བསམ་གཟུགས་ཉམས་ལེན་བྱེད་མཁན་ཚོའི་གྲས་ལ་ཡོང་གི་ཡོད་པ་བྱས། ད་རེ་ཞིག་བསམ་གཏན་བཞི་པ་ཡན་ཆད་ཀྱི་ད་ཅིག་སྙོམས་འཇུག་ཐོབ་བསྡད་མཁན་དེའི་དེ་ལ་ཡང་ཚོར་བ་བཏང་སྙོམས་མ་གཏོགས་མེད་པ་ཡིན་དུས་རེ་ཞིག་ཚོར་བ་བདེ་བ་ལས་འགྱུར་བའི་འགྱུར་བའི་འགྱུར་བའི་སྡུག་བསྔལ་ལས་རེ་ཞིག་ཐར་བ་ཞིག་ཡང་ཡོང་གི་ཡོད་པ་རེད། ད་དེ་ལྟ་ན་ཡང་ཁྱབ་པ་འདུ་བྱེད་ཀྱི་སྡུག་བསྔལ་ལ་ཡང་ཡིད་སུན་ནས་དེ་ལས་ཐར་འདོད་ཀྱི་བློ་བསྒྲུབ་ཡ་དེ་ད་ནང་པའི་ཁྱད་ཆོས་ཆགས་པ་རེད། འོ་དེ་འདྲ་ཡིན་པ་ཡིན་དུས་ཁྱབ་པ་འདུ་བྱེད་ཀྱི་སྡུག་བསྔལ་ཉོན་མོངས་པའི་གཞན་དབང་དུ་གྱུར་ནས་དེའི་དབང་ལས་ཨེ་ནི། ཟག་བཅས་ཀྱི་ཉེར་ལེན་གྱི་ཕུང་པོ་ཉིང་མཚམས་སྦྱར་བའི་སྐྱེ་བ་དེ་ལ་ཡང་ཨེ་ནི། ད་དུ་འཁོར་བ་ཟེར་སྲིད་དེ་ཡང་སྡུག་བསྔལ་རྩ་བ་རེ་ད་དེ་ཡིན་ཡིན་ཟེར་བ། ས་དེ་འདྲ་ཡིན་པ་ཡིན་དུས་དེ་འདྲའི་འབྲས་བུ་ད་སྡུག་བསྔལ་སྡུག་བསྔལ་དུ་ངོ་འཕྲོད་ནས་ཨེ་ནི་དེ་ལས་ཐར་འདོད་ཀྱི་བློ་ཞིག་བློ་ཞིག་བྱུང་བ་ཡིན་ན།

སྡུག་བདེན་འཁོར་བའི་ཉེས་དམིགས་མ་བསམ་ན་ཀུན་འབྱུང་ག་ས། སྡུག་བདེན་ཉེས་དམིགས་བསམ་ལ་མ་འབད་ན་ཐར་པ་དོན་གཉེར་ཇི་བཞིན་མི་སྐྱེ་ཞིང། ཀུན་འབྱུང་འཁོར་བའི་འཇུག་རིམ་མ་བསམ་ན་འཁོར་བའི་རྩ་བ་གཅོད་ཚུལ་མི་ཤེས་པས། སྲིད་ལས་ངེས་འབྱུང་སྐྱོ་ཤས་བསྟེན་པ་དང་འཁོར་བར་གང་གིས་བཅིངས་པ་ཤེས་པ་གཅེས་ཟེར་ནས། རྗེ་རིན་པོ་ཆེ་ཁོང་གིས་ལམ་རིམ་བསྡུས་དོན་ནང་ལ་གསུངས་པ་ནང་བཞིན་བྱས་ནས་ཨོ་དེ་འདྲ་རེད་འདུག་བ། འོ་ད་འདི་ཡིན་པ་ཡིན་དུས་སྙིང་རྗེའི་བསམ་པ་བྱང་ཆུབ་སེམས་ཟེར་ཡ་ཡོང་བ་ལ་སྙིང་རྗེ་ལ་རག་ལས་འདུག་བ། སྙིང་རྗེ་ཡོང་བ་ལ་ཡང་ངེས་འབྱུང་གི་བསམ་བློ་དེའི་ཐོག་ནས་སྡུག་བསྔལ་ངོ་འཕྲོད་དགོས་འདུག་བ། ཕྱོགས་གཅིག་ནས་གཅེས་ཤིང་ཕངས་པའི་བློ་སྐྱེ་དགོས་འདུག་བ་དེ་གཉིས་ཀྱི་ཐོག་ནས་འདུག་གྲུབ་དགོས་འདུག་བ། ད་དེ་ནས་ངེས་འབྱུང་གི་བསམ་པ་དེ་ཡོང་བ་ལ་ཡང་ཚེ་ཕྱི་མའི་སྣང་ཞེན་ལྡོག་པ་ལ་ཚེ་འདིའི་སྣང་ཞེན་ལྡོག་པ་སྔོན་དུ་འགྲོ་དགོས་ཡ། འོ་འདུག་བྱས་ནས་ང་རང་ཚོས་ཀྱི་བློ་ལྡོག་རྣམ་བཞི་དང་ཉམས་ལེན་དེ་ཡིད་དུ་འདུག་བྱས་ནས་དང་འགྲོ་དགོས་ཀྱི་ཡོད་པ་རེད། ད་མི་དབང་པོ་རྣོན་པོ་ཚེ་རབས་མང་པོ་ལ་བའི་བསོད་ནམས་ཀྱི་བསགས་རྒྱབ་ཡོད་བསྡད་པ། ལ་རྐྱེན་དང་ཕྲད་ན་པའི་སྨིན་ཞོར་ཡིན་པ་དེ་འདྲའི་རིགས་ཁ་ཤས་ལ་ཡང་ཁོ་རང་གནས་སྐབས་དེ་ལ་ཨེ་ནི་རྟོགས་གྲོལ་དུས་མཉམ་པའི་སོ་རིགས་ཤིག་ཁོ་ཡོང་གི་ཡོད་རེད། དེ་ཁོ་ར་ཚེ་རབས་སྔོན་མ་རྣམས་སུ་བག་ཆགས་ཚང་མ་ལ་སྨིན་ཚར་བསྡད་པ་ཞིག་བག་ཆགས་ཡོད་བསྡད་པ་ཅིག་ལ། རྒྱུ་ཚོགས་སྔོན་མ་ནས་ཚེ་རབས་སྔོན་མ་རྣམས་སུ་རྒྱུ་ཚོགས་གྲུབ་ནས་བག་ཆགས་ཡོད་བསྡད་པ་ཅིག་གིས་ད་ཁོ་རྐྱེན་ཕྲན་བུ་ཞིག་ཕྲད་ན་པའི་ལམ་སང་སྨིན་ཞོར་ཡིན་པ་དེ་འདྲའི་ལ་ཡང་ཨེ་ནི་ཡོང་བ་མ་གཏོགས་སྤྱིར་ང་རང་ཚོ་གང་ཟག་ཚང་མ་ལ་ལ་ཡང། ད་གཅིག་སྨོན་ལམ་རུ་སྐྱེས་བྱིན་རླབས་རུ་འཇུག་བྱེད་གློ་བུར་སློབ་པའི་རྟོགས་པ་ལོན་འགྲོ་ཡ་ཟེར་མཁན་དེ་མི་སྲིད་པ་རེད་ཡོང་ཡ་མེད་པ་རེད། བྱས་ཙང་ངས་ད་བཤད་མ་ཐག་པ་ནང་བཞིན་གྱི་འོ་ད་ལམ་འདི་ཨེ་ནི་འདུག་སེ་ཁོ་ར་དངོས་པོའི་གནས་ཚོད་ཁོ་ར་དངོས་པོའི་འགྲོ་སྟངས་ཁོ་ར་རྒྱུ་དང་འབྲས་བུའི་འགྲོ་སྟངས་ཁོ་ར་དཔེར་ན་ང་རང་ཚོ་རྩྭ་ཞིག་བཏབ་མེ་ཏོག་ཞིག་བཏབ་པ་ཡིན་ན་ཡང་ཁོ་ར་བདུན་ཕྲག་ངེས་ཅན་ཞིག་འགོར་གྱི་འདུག་བ་བདུན་ཕྲག་དང་ཟླ་བ་འགོར་བྱས་ཨེ་ནི་ག་ལེ་ག་ལེ་ལ་སྐྱེ་བ་རེད་བ།

གཅིག་རྒྱ་མིའི་བར་སྲ་ལ་པའི། ག་སོ་རེད་ཐོན་སྐྱེད་ཡིན་ན་ཡང་དོན་དག་ལ་དགུན་དུས་ཐབས། འདྲ་མི་འདྲ་བཅོ་བརྒྱད་བྱས་རི་ཤིང་གསོས་འདྲ་མི་འདྲ་བཅོ་བརྒྱད་བྱས་ནས་འབྲས་བུ་དེ་སྡུག་རུ་འགྲོ་གི་མ་གཏོགས་ཡག་གི་ཡོང་གི་འདུག་ཁོ་ར་རང་བཞིན་གྱི་ཆོས་ཉིད་གནས་སྟངས་རུ་ཁོ་ར་ད་བསྟུན་གིན་བསྟུན་གིན་བྱས་ནས་ངང་གུ་ཆ་ཕྱིན་པ་ཡིན་ན་ཨེ་ནི་ཁོ་གདེང་འཁེལ་རུ་བྱུང་གི་རེད་མ་གཏོགས་དངོས་པོའི་གནས་ཚོད་ལ་མ་རེད་པ་ཅིག་འདོད་པས་ཧབ་བཅོ་ཧོབ་བཅོ་བྱས་པས་ཕན་གི་མི་འདུག་བ་འོ་ད་དེ་ནང་བཞིན་བྱས་ནས་ང་རང་ཚོ་ལམ་གོམས་ཡ་ཟེར་མཁན་དེ་ཁོ་ད་ཅིག་ལོ་ནས་ལོ།

ལོ་གསུམ་ཕྱོགས་གསུམ་དེ་ངས་མ་མགུ་བཏུ་དེ་ཡར་དེད་དུས་མཐའ་མེད་པ་ལ་ཡར་མཚམས་ལ་ཡར་འཛུལ་མར་ཐོན་དུས། སྐྲ་རོ་ཏོག་ཙམ་འགྲོ་གི་ཡོད་མ་གཏོགས་གཞན་མཐའ་མེད་པ་རང་གཞན་དོན་དེ་ངས་མ་མགུ་བཏུ། ཇི་སྲིད་བཟའ་ཟླའི་ཁོ་དེ། དངོས་གནས་རང་ཞིག་སེམས་ལ་རྟོགས་པ་སྐྱེ་ཡ་ཟེར་ཡ་དང་སེམས་ལ་བཟོ་བཅོས་ཐེབས་ཡ་ཟེར་མཁན་དེ་སྙོམས་སེང་ནི་ག་ལེ་ག་ལེ་ལ་འགྲོ་དགོས་ཡ་ཞིག་རེད་མ་གཏོགས། ལམ་སང་ལམ་སང་ཡོང་ཡ་ཁག་པོ་ཞིག་ར་རེད། འོ་ད་མདོ་དོན།

ཨུན། ད་ཡིན་ན་ཁྱད་གས་མི་འདུག་ཡང་ཁོ་ཚོ་མ་གོ་ན་ཡང་ཡག་པོ་ཡོད་མ་རེད་པ། ངས་དུག་རིགས་ཟིན་འགྲིག་རེད་ཁོ་ཚོ་ཡང་མ་གོ་ན་དེ་ཡང་ཡག་པོ་མི་འདུག། བྱས་ཙང་ཀ་དེ་འདྲས་ཡིན་པ་ཡིན་དུས། ངས་དེ་ཡང་དེ་བཤད་དགོས་རེད་འོ་ད། འོ་ད་འདུག་སེ་ནས་ལམ་ལ་ཡང་བྱང་ཆུབ་སེམས་ཟད་དུ་བློ་སྦྱང་སྟངས་དེ་ད་དམིགས་རྣམ་འདུག་སེ་རིམ་པས་རིམ་པས་རིམ་པས་བྱས་ནས་ཡང་དམིགས་རྣམ་སྦྱང་དགོས་འདུག་བ། ད་དེ་དམིགས་རྣམ་སྦྱང་ཡག་དེ་རྒྱུ་རྐྱེན་གཙོ་བོ་དེ་འདྲས་ཆགས་བསྡད་ཡོད་རེད་ཨེ། དེའི་མཐུན་པའི་རྐྱེན་ལ་ཚོགས་བསགས་ཡག། དང་བཅས་ཕྱག་འཚལ་བསྐོར་སྦྱོང་དེ་འབྲེལ་གྱི་ཐོག་ནས་ཚོགས་བསགས་སྒྲིབ་སྦྱོང་བྱས། ད་དེ་ཡིན་ཏེ་དེའི་མཐུན་པའི་རྐྱེན་དེ་ཡིན་པ། གཙོ་བོའི་ཉེར་ལེན་གྱི་རྒྱུ་དེ་དམིགས་རྣམ་བསྐྱངས་འགྲོ་དགོས་ཡོད་རེད་མ་གཏོགས། དེ་དང་བཅས་ཚོགས་བསགས་སྒྲིབ་སྦྱོང་གཅིག་པོའི་ཐོག་ནས་ཡོང་ཐུབ་ཡ་མེད་པ་རེད་ད། དམིགས་རྣམ་བསྐྱང་ཡ་ཚོགས་བསགས་པ་སྒྲིབ་པ་སྦྱོང་བ། ཨེ་ནས་བླ་མ་ལ་གསོལ་བ་བཏབ་ཡ་ཨོ་དེ་ཡིན་ཏེ་པས་སུམ་སྒྲིལ་བྱས་ནས་ཏུ་བྱས་ནས་ཨེ་ནས་ལོ་ནས་ལོ་བསྟུད་ནས་དཀའ་ལས་བྱེད་ཀྱི་ཡིན་ན་སེམས་དེ་འདུས་བྱས་སོ་ན་མི་གནས་པ་ཡིན་པས། བདག་ལོ་བརྒྱར་མི་སྐྱེའི་སྙམ་པ་ཞིག་ཀྱང་ནམ་ཞིག་ན་སྐྱེ་བའང་ཡིན་ཟེར་ནས་བཀའ་གདམས་གོང་མ་ཚོ་གསུང་འཕྲོས་ཡོད་པ་དེ་དངོས་གནས་རེད་ཤག་ད་ང་ཞོགས་པ་ག་མི་བྱུང་བ་ན་ཤི་རེ་ཏན་ཏན་དང་ཁོ་འགྱུར་བ་ཡོད་ཡང་ཡོད་པ་དང་བརྒྱ་ཆ་བརྒྱ་ཐམ་པ་བཤད་ཐུབ་ཡག་ཞིག་འདུག་ཟེར་རེད་ཤག་ཨོ་དེ་འདྲ་བའི་སྒོ་ནས་ཨང། ད་ད་དམིགས་རྣམ་སྦྱངས་ཏེ་ཨེ་ནི་མྱོང་བ་ནི་སྲིད་འདྲ་བོ། ཕྲན་བུ་ཅིག་མྱོང་བ་འདྲ་བོ་བྱུང་བའི་མཚམས་ལ་ཡང་ཨེ་ནི་བྱང་ཆུབ་སེམས་དང་དང་མྱོང་བ་ནི་སྲིད་ཡོད་བསྡད་པ་དེ་ཨེ་ནི། བརྟན་པོ་ཡོང་ཡག་དང་བས་གོང་ནས་གོང་དུ་འཕེལ་ཡག་གི་དོན་དག་ལ་ཡང་ཨེ་ནི། སྨོན་པ་ཆོ་གས་བཟུང་བ་ཟེར་ཡག་འདི་གསུངས་པ་རེད། སྨོན་སེམས་ཆོ་གས་བཟུང་རེད། སྨོན་སེམས་ཆོ་གས་བཟུང་ན་ཨེ་ནི། ད། རྟེན་གྱི་དྲུང་ངམ་ཅིག་བླ་མའི་དྲུང་ནས་ཨེ་ནི་བ་སྨོན་སེམས་ད་ཆོ་གས་ཆོ་ག་དང་འབྲེལ་བའི་ཐོག་ནས་སེམས་བཟུང་ཡོང་དུས་ཨེ་ནི། ཡང་ཅིག་བརྟན་པོ་ཡོང་ཡག་དང་དེ་འདྲ་གི་ཁྱད་པར་ཡོད་པ་ལ། ལྷག་པར་དུ་ཡང་རང་ཅིག་བླ་མའི་དྲུང་ལ་ཡང་ཨེ་ནས་ད་སེམས་བཟུང་བྱེད་ཀྱི་ཡིན་ན་ཡང་ཁོ་རང་ཅིག་ངོ་ཚ་ཁྲེལ་ཡོད་ཀྱི་བསམ་པ་སྐྱེ་ཡག་དང་ཅིག་དེ་འདྲ་གི་བའི་དཔང་པོའི་ཚུལ་དུ་བྱས་ནས་ཡང་ཏོག་ཙམ་བསམ་བློའི་ཁྱད་པར་ལས་ཁོ་ཏོག་ཙམ་ནུས་པ་ཆེ་ཅིག་ཡོང་བསྡད་ཀྱི་འདུག་ག་འོ་དེ་འདྲ་བའི་སྒོ་ནས་སྨོན་པའི་ཆོ་གས་རང་ཨེ་ནས་ག་ད་རང་ཅིག་བསམ་ནས་སྨོན་པ་ཆོ་གས་བཟུང་ཡང་ད་དེ་ནས་ཨེ་ནས་སྤྱོད་པ་ལ་སློབ་འདོད་སྦྱངས་ནས་ཨེ་ནས་སློབ་འདོད་ཤུགས་དྲག་པོ་བྱུང་བའི་མཚམས་ལ་ཡང་ཨེ་ནས་བྱང་ཆུབ་སེམས་དཔའི་སྡོམ་པ།

ཆོ་གས་ལེན་པའི་ཚུལ་ལ་ཡང་སྦྱོར་བ་དང་དངོས་གཞི་དང་མཇུག་བྱས་ནས་གསུམ་བཤད་དེ། ད་ཐོག་མར། སྦྱོར་བ་ཡན་ལག་བདུན་པ་སྐྱབས་འགྲོ་དང་བཅས་པ་ཡོད་པ་ལས་ཐོག་མར་མཆོད་པའི་ཡན་ལག་གསུངས་པ་རེད། ད་མཆོད་པའི་ཡན་ལག་ལ། དགོས་པ། རིན་པོ་ཆེའི་སེམས་དེ་ཉིད། ཉམས་མྱོང་ཅུང་ཟད་ཡོད་པའི་མཚམས་ལ་ཡང། ཉམས་མྱོང་ཅུང་ཟད་སྐྱེས་པའི་མཚམས་ལ་དེ་བརྟན་པར་བྱ་བའི་ཕྱིར། ཆོ་གས་གཟུང་བར་བྱ་བའི་སླད་དུ། ཐོག་མར་ནི་མཆོད་པའི་ཡན་ལག་ལ་མཆོད་པ་མཆོད་པ་འབུལ་བ་ལགས། ད་མཆོད་པའི་ཡན་ལག་བཤད་པའི་མཆོད་པ་འབུལ་བ་ལ་དེ་བཞིན་གཤེགས་པ་རྣམས་དང། དེ་བཞིན་དུ་ནི་དེ་བཞིན་གཤེགས་པས་བསྟན་པ། དེ་བཞིན་གཤེགས་པ་རང་ཉིད་ནི་བས་གང་གིས་བསྐྲུན་པར་བྱས་པའི་དམ་པའི་ཆོས་དཀོན་མཆོག་དྲི་མ་མེད་དང། ད་འགོག་ལམ་གྱིས་བསྡུས་པའི་ཆོས་དཀོན་མཆོག་ཡིན། སངས་རྒྱས་ཀྱི་སྲས་ནི་བྱང་སེམས་འཕགས་པ། ཡོན་ཏན་རྒྱ་མཚོ་སྟེ་མཐའ་མེད་པ་མངའ་བ་རྣམས་ལ་ནི། ལུས་ངག་གི་ལུས་ཀྱི་གུས་པ་དང་ངག་གི་བསྟོད་པ་དང་བཅས་པའི་སྒོ་ནས་ལེགས་པར་མཆོད་པར་བྱ། ཨཱ་ནི་བདག་པོས་མ་བཟུང་བའི་ད་མཆོད་པའི་རྫས། མེ་ཏོག་དང་འབྲས་བུ་ཇི་སྙེད་ཡོད་པ་དང། ཨཱ་ནི་ཨ་རུ་ར་ལ་སོགས་པ་སྨན་གྱི་རྣམ་པ་གང་དག་ཡོད་པ་དང། ཨཱ་ནི་འཇིག་རྟེན་གྱི་ན་ཡོད་པའི་གཅིག་མུ་ཏིག་ལ་སོགས་པ་དེ་འདྲ་གི་རིན་པོ་ཆེ་ཇི་སྙེད་ཡོད་པ་དང། ཆུ་གཙང་ཡིད་དུ་འོང་བ་ཅི་དང་ཅི་ཡོད་པ་དང། རིན་པོ་ཆེའི་རི་བོ་དང་ནི་དེ་བཞིན་དུ་ནགས་ཚལ་ས་ཕྱོགས། ཨེ་ནི་འདུ་འཛི་དབེན་ཞིང་ཉམས་དགའ་བ་བག་ཕེབས་པ་དང། ལྗོན་ཤིང་མེ་ཏོག་གིས་བརྒྱན་པ། མེ་ཏོག་གི་རྒྱན་གྱིས་སྤྲས་ཤིང་ཨེ་ནི་མཛེས་པར་སྤུད་པ་དང། ཤིང་གང་འབྲས་བུ་ཨེ་ནི་བཟང་བ་དང། ཨེ་ནི་བའི་འབྲས་བུ་གི་རིགས་དང། འབྲས་བུ་བཟང་ཞིང་ལྕི་བས་ཡལ་ག་དུད་པ་དང། ཨེ་ནི་ལྷ་ལ་སོགས་པའི་འཇིག་རྟེན་ན་ཡང། ལྷན་སྐྱེས་དང་སྦྱོར་བྱུང་གི་དྲི་དང་ནི་སྤོས་དང། ཨེ་ནི་དཔག་བསམ་ཤིང་དང་འདོད་དགུ་འཇོ་བའི་དཔག་བསམ་ཤིང་དང་རིན་པོ་ཆེའི་ཤིང་དང། མ་རྨོས་འཁྲུངས་པའི་ལོ་ཏོག་རྣམས་ལོ་ཏོག་རྣམས་དང། ལོ་ཏོག་རྣམ་པ་དང་གཞན་ཡང་མཆོད་པར་འོས་པའི་རྒྱན་རྣམས་ནི། མཚོ་དང། ཁྲུས་ཀྱི་རྫིང་བུ་པད་མས་བརྒྱན་པ་དང། ངང་པ་ཤིན་ཏུ་སྐད་སྙན། སྐད་སྙན་པ། ཡིད་དུ་འཐད་པའམ་ཡིད་དུ་འོང་བ་དང་ལྡན་པ། ནམ་མཁའ་རབ་འབྱམས་ཁམས་ཀྱི་མཐས་གཏུགས་པ། བདག་པོས་ཡོངས་སུ་བཟུང་བ་མེད་པ་དེ་དག་ཀུན། དེ་ལྟར་དེ་བཞིན་གཤེགས་པས་དེ་བཞིན་གཤེགས་པ་སྲས་དང་བཅས་པའི་སྐུ་གསུང་ཐུགས་ཀྱི་ཡོན་ཏན་དྲན་པའི་ཐོག་ནས་དད་གུས་ཀྱི་བློ་ཤུགས་དྲག་པོས་ཀུན་ནས་བསླངས་ཏེ་བློ་ཡིས་བླངས་ནས། ཐུབ་པ། ནི། སྐྱེས་བུ། སྐྱེས་བུ་རྣམས་ཀྱི་མཆོག། ཨེ་ནི་སྲས་དང་བཅས་པ་རྣམས་ལ་ལེགས་པར་འབུལ་བ་ལགས་ན། ཨེ་ནི་ཡོན་ཏན་དམ་པ་ཐུགས་རྗེ་ཆེན་པོ་དང་ལྡན་པ་རྣམས་ཀྱིས་བདག་ལ་བརྩེ་བར་དགོངས་ཤིང། ཨེ་ནི། བདག་གིས་བློ་ཡིས་བླངས་ཏེ། ཨེ་ནི། རང་བྱས། དབུལ་བའི་མཆོད་ཚོགས་འདི་དག་བཞེས་ཤིག།

བློ་ཡིས་བླངས་ཏེ་ནི་བདག་པོས་བཟུང་དང་མ་བཟུང་བའི་མཆོད་པ་འདི་ཡོད་དང་དབུལ་གྱི་ཡོད། དེ་ཡང་བདག་ནི་སྔོན་བསོད་ནམས་དང་བཅས་བསོད་ནམས་བསགས་པས་དཀར་ཕྱོགས་དགེ་བའི་བསོད་ནམས་བསགས་པའི་མཐུ་མེད་པར་བྱས་ནས་སྔོན་བསོད་པའི་བསོད་ནམས་མ་བསགས་པ་བསོད་ནམས་མི་སྔོན་བསགས་པའི་བསོད་ནམས་མི་ལྡན་པ་དེ། འོག་པའི་བསོད་ནམས་མ་བསགས་པ་ད་ལྟ་བས་བཀྲེན་པོའམ་དབུལ་པོ་ཆེན་པོ་བྱས་ནས་ཡོད་རེད་པ་བདག་ལ་མཆོད་པའི་ནོར་གཞན་བདག་ལ་ཅང་མ་མཆིས་དེས་ན་གཞན་དོན་དགོངས་པའི། ཧོ་ནི་ཉམ་ཐག་པའི་མགོན་པོ། མགོན་པོ་རྣམས་ཀྱིས། མགོན་པོ་ཁྱོད་རྣམས་ཀྱིས། ཨེ་ནི། བདག་གི་བློ་ཡིས་བླངས་ཏེ་ཨེ་ནི་དབུལ་བའི་མཆོད་ཚོགས་འདི་དག། ཨེ་ནི་བདག་གི་དོན་གྱི་སླད་དུ་ཉིད་ཀྱི་མཐུས་བཞེས་ཤིག། རྒྱལ་དང་དེ་སྲས་རྣམས་ལ་བདག་གིས་ནི། བདག་རང་ལ་ཡང་དབང་ནི་ཡོད་པ་དེ་རང་གི་ལུས་འདི་ཡིན་པ་རེད། འོ་ད་རང་གི་ལུས་འདི་ཨེ་ནི་དེ་བཞིན་གཤེགས་པ་སྲས་དང་བཅས་པ་རྣམས་ལ། བའི་སྙིང་ཁོང་རུས་པའི་གཏིང་ནས་བདག་ཨེ་ནི། དེ་དག་ནི་དབུལ་བ་ཡིན་པ་ལས་བདག་གི་ལུས་ཀུན་ཞེས་ནི་རྣམ་པ་ཀུན་ཏུ་བཟུང་བདག་གི་ལུས་རྣམ་པ་ཀུན་ཏུ་ནི་བདག་པས་བདག་ཏུ་བཟུང་བ་དེ་དོར་ནས་གཏན་དུ་དབུལ་བར་བགྱིའོ། སེམས་དཔའ་མཆོག་རྣམས་བདག་ནི་ཡོངས་བཞེས་ཤིག་གུས་པས་ཁྱེད་ཀྱི་འབངས་སུ་མཆི་བར་བགྱི། དའོ། ཕན་པ་འབའ་ཞིག་དགོངས་མཁན་གྱི་རྒྱལ་བ་སྲས་དང་བཅས་པ་ལ་ཡང་ནི་རང་གི་ལུས་དབུལ་ནས་དང། དེ་དག་གི་བའི་འབངས་སུ་མཆིས་ནས། འབངས་སུ་མཆིས་ཕྱིན་ཆད་ལ་ཨེ་ནི་དང། གང་དག་པའི་ལུང་པ་གང་དང་གང་གིས་པའི་མི་སེར་བྱས་ཕྱིན་ཆད་ལ་ལུང་པ་དེའི་ཁྲིམས་འཁྱེར་དགོས་པ་ནང་བཞིན། ཨེ་ནི་ཕན་པ་འབའ་ཞིག་དགོངས་མཁན་གྱི་རྒྱལ་བ་སྲས་དང་བཅས་པའི་འབངས་སུ་མཆི་བའི་རྗེས་ལ་སོ་སོ་རང་གིས་ཀྱང་སེམས་ཅན་གཞན་ལ་དང་ཕན་པ་རླབས་ཆེན་པོ་བསྒྲུབ་མ་ཐུབ་ན་ཡང་གནོད་པ་མི་བྱེད་པ་ཞིག་ཅིས་ཀྱང་བྱ་དགོས་པ་ཡིན་པ་རེད། བ། ང་རང་ཚོ་སངས་རྒྱས་ལ་སྐྱབས་སུ་མཆིའོ་ཆོས་ཀྱི་སྐུ་གི་དགེ་འདུན་ལ་སྐྱབས་སུ་མཆིའོ་ཟེར་བསྡད་མཁན་ཅིག་ཡིན་པ་ཡིན་ན་སེམས་ཅན་ལ་གནོད་འཚེ་བྱེད་མི་ཉན་པ་རེད། ཁ་ནས་ཨེ་ནས་སངས་རྒྱས་ཆོས་དགེ་འདུན་ལ་སྐྱབས་སུ་འགྲོ་གི་ཡོད་ཟེར་གྱིན་ཟེར་གྱིན་ལ་ཅིག་སེམས་ཅན་ལ་ཅིག་མགོ་སྐོར་གཏོང་དང་གཡོ་གཡོ་སྒྱུ་གཏོང་གཡོ་སྒྱུ་སྐྲ་བརླག་གི་ཐོག་ནས་ཅིག་མི་ལ་བས་ཕུང་དཀྲུག་བྱས་རོགས་དེ་འདྲས་དང་བྱས་པ་ཡིན་ན་ཨེ་ནས་འགལ་འདུ་ཆེན་པོ་རེད་དེ་དང་ཨེ་ནས་དངོས་ནས་ཕྱོགས་གཅིག་ནས་བླ་མ་དཀོན་མཆོག་གསུམ་ལ་ཡང་སྐྱབས་སུ་མཆི་གི་ཡོད་རེད་ཕྱོགས་གཅིག་ནས་དཀོན་མཆོག་གསུམ་གྱི་བས་དེ་དང་ཅིག་དགོངས་པ་དང་བས་རྒྱབ་འགལ་ཅིག་བྱས་བསྡད་པ་ཡིན་ན་ཡག་པོ་ཁྱོན་ནས་ཡོད་མ་རེད་ཨོ་དེ་འདྲས་ཡིན་པ་ཡིན་དུས་ང་རང་ཚོས་དེ་དང་ཅིག་ནང་པ་ཞིག་ཡིན་པ་ཡིན་ན་རབ་ལ་ཡག་བྱས་ན་ཕན་གདགས། གལ་ཏེ་ཕན་གདགས་མ་ཐུབ་ན་ཡང་གནོད་པ་མི་བྱེད་པ་འདི་ད་ང་རང་ཚོས་པས་དེ་དག་ཅིག་པའི་ལག་ལེན་གྱི་གཙོ་བོ་དེ་འདི་རེད་འདུག་ག་ནི་ཁ་འདོན་རྒྱས་གཞུང་རྣམ་གྲངས་མང་པོ་ཐུབ་ན་ཡག་པོ་རེད་མ་ཐུབ་ན་ཡང་འགལ་བ་ཅང་ཡོད་མ་རེད་དེ་དག་ནི་སེམས་པ་བཟང་པོ་ཞིག་བྱས་ནས་མི་ལ་ཡང་གནག་སེམས་གནོད་སེམས་གཙང་མ་མེད་ཁྱོན་ནས་ཡོང་བ་ཡོད་མ་རེད་དེ་བ། ཨོ་ཡ།

གཙོ་བོ་ལྟ་བུ་ཆགས་པ་རེད། ད་ཁ་བཤད་པའི་རིག་བྱེད་ཀྱི་སྒྲ་ཟེར་ནས་རང་བྱུང་གི་རིག་བྱེད་ཀྱི་སྒྲ། དེ་ཡི་ནི་པའི་ཆོས་ཀྱི་པའི་ག་སོགས་རེད་པས་ད་དད་པ་རྩི་སེམས་ཞིག་ལས་རྩིས་ནི་དེ་འདྲས་ཀྱི་ཐོག་ནས་ཨེ་ནི་རང་ཆོས་སྒྲུབ་ཡ་ཞིག་བཤད་ནས་ཡོང་བ་ཡིན་དུས་དེ་དེའི་ལྟར་དུ་བཤད་པ་ཡིན་ན་དེའི་ངོས་ནས་བཤད་པ་ཡིན་ན་ཨེ་ནི་ཆོས་དེ་སྒྲའི་སོར་ཆགས་སྒྲ་དེ་ཆོས་ཀྱི་གཙོ་བོ་དང། གཟུགས་སྒྲ་དྲི་རོ་ཟེར་བའི་སྒྲ་ཞིག་འདུག་པ་འོ་དེའི་སྒྲ་དེ་ཡི་ནི་ཆོས་ཀྱི་གཙོ་བོ་དེ་སྒྲ་ཆགས་པའི་སོར་ཆགས་པ་རེད་སྙན་ཆ།

དེ་རྒྱུ་ཡིན་པའི་རྒྱུ་མཚན་ངས་ནམ་རྒྱུན་རྟག་པར་བཤད་དེ་ཡང་དེ་རེད། ང་དང་བྲན་དེ་གི་བརྟག་པ་དེ། ས་ལུས་ཀྱི་སྒོ་ནས་སྒྲུབ་ཡག་གི་དགེ་བ་དང་ངག་གི་སྒོ་ནས་སྒྲུབ་ཡག་གི་དགེ་བ་དེ་དང་སེམས་ནས་མ་རུངས་ཁོག་ཞུགས་བྱེད་ཡག་དེ་མཉམ་དུ་ལ་འགྲོ་ཐུབ་ཀི་འདུག་ག། དཔེར་ན་ང་ཚོ་དེ་དྷ་རམ་ས་ལ་ཞིག་སྐོར་ར་འགྲོ་མཁན་རེད་བ་དེ་ཚོ་ཁྲེད་སྐོར་ར་འགྲོ་མཁན་ནང་ལོགས་ལ་ཡ། རང་བྱེད་ཀི་དཔེར་ན་རི་ཁ་ཤས་ཁ་ཤས་གཏན་གཏན་དེ་ཡོད་རྒྱུ་རེད་སྐོར་ར་ཕྱིན་ཨེ་ནས་རོགས་པ་ཞིག་མཉམ་དུ་ཐུག་ཐུག་སོང་ན་ཨེ་ནས་དགེ་བའི་བློ་དེ་དེ་བེད་སྤྱད་ཁ་འདོན་བྱེད་ཡག་གི་དེ་བེད་སྤྱད་བྱས།

ཁོ་ཁང་པ་དང་བ་སོ་ནས་ཁང་པ་གཅིག་གི་ནང་ལོགས་ལ་ཡང་དོ་བདག་རོགས་པས་མི་གཙོ་བོ་བྱེད་པ་ཡིན་ན་དེ་མི་གཞི་བདག་གཅིག་དཔེར་ན་འགྲུལ་ཁང་གཅིག་གི་ནང་ལོགས་ལ་འགྲུལ་པ་གཅིག་ཡོད་ན་འགྲུལ་པ་གཉིས་པ་ཞིག་དེ་ནང་སླེབས་ཐུབ་མ་རེད་པ་དཔེ་དེ་ནང་བཞིན་བྱས་ནས་ཨ་ད་ཅིག་སེམས་གཙོ་བོ་རོགས་ཏེ་པའི་དགེ་སེམས་ཞིག་ལ་ཡང་སྐྱེས་ནས་ཡོད་པའི་ཁ་ཐུག་སྟེ་ཨེ་ནི་དགེ་སེམས་དེ་ངན་ལ་འགྱུར་བ་མ་ཕྱིན་བར་དུ་སེམས་མ་རུངས་པ་ཅིག་མཉམ་དུ་འགྲོ་ཐུབ་ཡག་མི་འདུག་བ་ལ། ད་དེ་འདྲ་སོང་བ་ཡིན་དུས་ད་དངོས་གནས་དྲང་གནས་ཀྱི་ཨ་ད་ཆོས་ངོ་མ་དེ་སེམས་ཀྱིས་སྒྲུབ་ཡག་གི་ཆོས་དེ་ཡིན་པ་རེད། སེམས་ནས་སྐྱེས་པའི་ཆོས་དེ་དགེ་བ་ངོ་མ་ཡིན་པའི་རྟགས་དེ་ཁོ་ཡོད་པའི་རིང་དེ་ལ་སེམས་སྡུག་པོ་དེ་དེ་ཐོན་གྱི་ཡོད་མ་རེད། ལུས་ཀྱིས་བསྒྲུབས་པའི་དགེ་བ་དང་ངག་གིས་བསྒྲུབས་པའི་དགེ་བ་དེ་དགེ་བ་དང་དགེ་བ་ལ་འགྲོ་ཡག་ཡོང་ད་ཡོང་གི་རེད་དེ་ཡིན་ནའི་དེ་སེམས་ཀྱི་མ་རུངས་པ་དང་མཉམ་དུ་ལ་ཡང་འགྲོ་ཐུབ་ཡག་ཞིག་ཡོང་གི་འདུག་བ་དེ་ཡིན་པ་ཡིན་དུས་ཁོ་ཕལ་པ་རེད། གཞན་ཡང་ལུས་དང་ངག་གི་བྱ་བ་བཟང་པོ་ལ་འགྲོ་དང་ངན་པ་ལ་འགྲོ་དེ་སེམས་ཀྱི་ཀུན་སློང་གི་ཁྱད་པར་ལས་ཁོ། དགའ་སོ་རེད། ངོ་རྒྱོ་ཐེ་ཡ་འཇོན་གི་ཡོད་པའི་ཆ་ནས་ཀྱང་ལུས་ངག་གི་དགེ་བ་དེ་ལུས་ངག་གི་བྱ་བ་དེ་ཕལ་པ་ཡིན་པ་རེད་སེམས་ཀྱི་བྱ་བ་དེ་གཙོ་བོ་ཆགས་གི་ཡོད་རེད་བ། དེ་འདྲ་སོང་བ་ཡིན་དུས་འོ་ད་ང་རང་ཚོས་ད་ཅིག་སེམས་ནས་ད་སེམས་ནས་དགེ་བ་བསྒྲུབ་ཡ་དེ་ཞེ་པོ་ཅིག་ལ་གལ་ཆེན་པོ་ཆགས་བྱས་འོ། དེ་ག་ལས་ལུགས་དེ་ག་ནས་འཕྲོས་པ་རེད། འོ་བྱས་ནས་ད་བ་མི་ལ་ཡ་ཕན་སེམས་སྐྱེ་ཡ་དེ། ང་རང་ཚོས་བཅོམ་ལྡན་འདས་དང་རྒྱལ་བ་སྲས་དང་བཅས་པ་དེ་བཞིན་གཤེགས་པ་སྲས་དང་བཅས་པའི་འབངས་སུ་གྱུར་པའི་རྗེས་ལ་ད་ང་རང་ཚོས་བསམ་པ་བཟང་པོ་ཅིག་གི་མི་ཞིག་བྱེད་དགོས་རེད་མ་གཏོགས་ད་ནང་པ་ཡིན་ཟེར་གི་ཟེར་གི་ལས་བསམ་ངན་འཆང་དེ་ངན་ཅིག་བྱས་ན་ད་ནང་པའི་ཞབས་འདྲེན་རེད་ལ་ནང་པའི་གྲལ་ནས་དངོས་གནས་བྱས་ན་ཨེ་ནི་བུད་འགྲོ་གི་ཡོད་རེད་ཡག་པོ་ཡོད་མ་རེད། གུས་པས་ཁྱེད་ཀྱི་འབངས་སུ་མཆི་བར་བགྱི། བདག་ནི་ཁྱེད་ཀྱིས་ཡོངས་སུ་བཟུང་བས་ན་སྲིད་ན་མི་འཇིགས་སེམས་ཅན་ཕན་པར་བགྱིད། ད་རྒྱལ་ཁབ། རྒྱལ་ཁབ་གང་དང་གང་གི་མི་སེར་དུ་གྱུར་པ་ཡིན་ན་རྒྱལ་ཁབ་དེའི་ཁྲིམས་བསྲུང་བ་དང་ཆབས་ཅིག་ཨེ་ནི་རྒྱལ་ཁབ་དེའི་སྲུང་སྐྱོབ་ཅིག་རག་གི་རེད་པ། ཨོ་དཔེ་དཔེ་དེ་ནང་བཞིན་བྱས་ནས་དེ་བཞིན་གཤེགས་པའི་འབངས་སུ་ཕྱིན་དེ་བཞིན་གཤེགས་པ་སྲས་དང་བཅས་པའི་འབངས་སུ་ཕྱིན་ནས་ཨེ་ནི་དངོས་གནས་རང་ཅིག་ཕན་པ་འབའ་ཞིག་སྒྲུབ་མཁན་ཞིག་བྱས་པ་དང་ཆབས་ཅིག་རང་ལ་ཁེ་བཟང་ག་རེ་ཡོད་ཟེར་ན་རྒྱལ་བ་སྲས་དང་བཅས་པའི་མགོན་སྐྱབས་དང་བཅས་པ་ཞིག་ཆགས་ཡོང་བ་ཡིན་དུས་སྲིད་ན་འཇིགས་པ་མེད་པ་ཅིག་ཡོང་བ་རེད། ཨོ་ད་སྲིད་ན་འཇིགས་པ་མེད་པའི་རང་ཅིག། ད་ལྟ་སྐྱོབ་པའི་མགོན་དང་བཅས་པའི་ཐོག་ནས་ནི། སེམས་ཅན་ལ་ཕན་པ་སྒྲུབ་ཡ་ད་འདི་ད་སོ་སོའི་ལས་འགན་རེད་པ་སོ་ནི་ད་ལས་འགན་རང་འཁྲིའི་ལས་འགན་ཡིན་པ་ལ་བརྟེན་ནས་ཨེ་ནི་ཕན་པ་འབའ་ཞིག་སྒྲུབ་དགོས་ཀྱི་རེད་ཟེར་དེ་གསུངས་ཤག། བདག་ནི་ཁྱེད་ཀྱིས་ཡོངས་སུ་བཟུང་བས་ན་སྲིད་ན་མི་འཇིགས་སེམས་ཅན་ཕན་པར་བགྱིད། སྔོན་གྱི་སྡིག་ལས་ཡང་དག་འདའ་བགྱིད་ཅིང་སྡིག་པ་གཞན་ཡང་སླན་ཆད་མི་བགྱིད་དོ། སྔར་བསགས་ཟིན་པའི་སྡིག་པའི་ལས་རྣམས་ནི་ཡང་དག་པར།

བཞིན་གཤེགས་པའི་འབངས་སུ་ཕྱིན་ནས་བདག་སེམས་ཅན་ལ་ཕན་པ་བསྒྲུབ་ཡག་ཁོ་ན་བྱེད་ཀྱི་ཡིན། སྔོན་ཆད་སེམས་ཅན་ལ་གནོད་པ་བྱེད་ཡག་གི་ནོར་འཁྲུལ་བྱུང་བ་དེ་ཐམས་ཅད་ལ་བཤགས་ཀྱི་ཡིན་ཕྱིན་ཆད་བྱེད་ཀྱི་མེད་ཟེར་ནས་འོ་ད་ཕན་པ་འབའ་ཞིག་བསྒྲུབ་ཡག་བྱེད་ཀྱི་ཨེ་ནི་བཤད་ད་དེ་ནས་དེའི་ཆེད་ལ་ཡ་ཨེ་ནི་ད་དེ་ནས་མ་བྱས་ནི་བླ་ན་ཡོད་པའི་མཆོད་པ་བཅུ་གཉིས་གསུངས་ཡིན་པ་རེད། དེ་ལ་ཐོག་མར་ཁྲུས་དབུལ་བ་ནི་ཁྲུས་ཀྱི་ཁང་པ་ཨེ་ནི་དྲི་དགུས་བྱུགས་པས་ཤིན་ཏུ་དྲི་ཞིམ་པ་དང། ཤེལ་གྱི་ས་གཞི་ཁ་དོག་གསལ་ཞིང་འོད་འཚེར་བ། བྱི་དོར་གྱིས་བསྟར་བ་ལ། རིན་ཆེན་འབར་བའི་རིན་ཆེན་འོད་འབར་བའི་རིན་པོ་ཆེའི་རང་བཞིན་འོད་འབར་བའི་ཀ་བ། ཡིད་དུ་འོང་བ་དང་ལྡན་པ། མུ་ཏིག་འོད་ཆགས་པའི་བླ་རེ་བྲེས་པ་དེར། དེ་འདྲ་བའི་གནས་ལ། དེ་བཞིན་གཤེགས་པ་རྣམས་དང་དེ་ཡི་སྲས་རྣམས་ལ། དེ་ཡི་སྲས་རྣམས། ཁྲུས་ཁང་དེའི་དབུས་སུ་འཁོད་ནས་འཁོད་པ་རྣམས་ལ་རིན་ཆེན་རིན་པོ་ཆེའི་བུམ་པ། རགས་པའི་རྣམ་གྲངས་མང་པོ། དྲི་བཟང་སྦྱར་བའི་སྤོས་ཀྱི་ཆུ་ཡིད་དུ་འོང་བ་ལེགས་པར་བཀང་བ་དེ་ཉིད། གླུ་གར་དང་ནི་རོལ་མོ་དང་བཅས་པའི། བཅས་པ་དེ་ཡང་བའི་རྣམ་གྲངས་གཅིག་མ་ཡིན་པར་རྣམ་གྲངས་སྣ་ཚོགས་པ་དུ་མའི་སྒོ་ནས་སྐུ་ཁྲུས་གསོལ་བར་བགྱིའོ། ཁྲུས་གསོལ་བའི་རྗེས་ལ་དེ་དག་སྐུ་ལ། འོ་རེ། མཚུངས་པ་མེད་པའི། དགོས། ཨེ་ནི་འཇམ་ཞིང་གཙང་ལ་བའི་དྲི་རབ་བསྒོས་པས་ཨེ་ནི་སྐུ་མཆོག་ལ་ཕྱི་བར་ཕྱི་བར་བྱའོ། དེ་ནས་ད་ན་བཟའ་དབུལ་བ་ལ་དེ་ནས་མཆོད་ཡུལ་དེ་དག་ལ་ཨེ་ནི་ཁ་དོག་ལེགས་པར་བསྒྱུར་བ་རབ་བྱུང་རྣམས་ལ་ཨེ་ནི་ངུར་སྨྲིག་གི་ཁ་དོག་ལེགས་པར་བསྒྱུར་བའི་ན་བཟའ་ཨེ་ནི་བླ་གོས་ལ་སོགས་པ་ཤིན་ཏུ་དྲི་ཞིམ་ཞིང་བ་སོགས་རེ་བའི་བ་སོགས་རེ་བའི་ཨེ་ནི་བའི་ཡིད་དུ་འཐད་པ་བའི་དམ་པ་དབུལ་བར་བགྱི་བ་དམ་པ་འབུལ་ལོ། ཨེ་ནི་ཁྱིམ་པའི་ཆ་ལུགས་ཅན་བྱང་ཆུབ་སེམས་དཔའ་ཁྱིམ་པའི་ཅན་རྣམས་ལ། མ་རེད། བྱང་ཆུབ་སེམས་དཔའ་ཁྱིམ་པའི་ཆ་ལུགས་ཅན་རྣམས་ལ། ཨེ་ནི། དང་གོས་བཟང་ཞིང་སྲབ་ལ་འཇམ་པ། ཨེ་ནི། མདོག་དང་དབྱིབས་སྣ་ཚོགས་པ། དག་དང། གཞན་ཡང། ཨེ་ནི། རིན་པོ་ཆེའི་དབུ་རྒྱན་དང་སྙན་རྒྱན་ལ་སོགས་པའི་རྒྱན་གྱི་མཆོག་བརྒྱ་ཕྲག་དེ་དང་དེ་དག་གིས། འཕགས་པ་ཀུན་ཏུ་བཟང་པོ་འཕགས་པ་ཀུན་ཏུ་བཟང་པོ་དང་འཕགས་པ་རྗེ་བཙུན་འཇམ་པའི་དབྱངས་དང་འཕགས་པ་འཇིག་རྟེན་དབང་ཕྱུག་སོགས་ལའང་བརྒྱན་པར་བགྱིའོ། དེ་ནས་བྱུག་པ་དབུལ་བ་ལ། སྟོང་གསུམ་ཀུན་ཏུ་དྲི་ངད་ལྡང་ཞིང་འཕྲོ་བ་ཡི་དྲི་མཆོག་རྣམས་ཀྱིས་ཐུབ་པའི་དབང་པོ་རྣམས་ཀྱི་སྐུ། གསེར་སྦྱངས་བཙོ་མ་བྱི་དོར་བྱས་པ་ལྟར་འོད་ཆགས་རང་བཞིན་གྱིས་བའི་འོད་ཆགས་ཤིང་འབར་བ་དེ་དག་ལ་ཡང་དེ་དག་ལ་བྱུག་པར་བགྱིའོ། མེ་ཏོག་དབུལ་བ་ལ། ཐུབ་དབང་སྲས་དང་བཅས་པ་མཆོད་པའི་གནས་མཆོག་ལ་ཡིད་དུ་འོང་བའི་མེ་ཏོག་མན་དཱ་ར་བ་དང་པད་མ་དང་ཨུཏ་པ་ལ་ལ་སོགས་པ་དྲི་ཞིམ་ཐམས་ཅད་དང།

རིན་པོ་ཆེའི་འོད་འབར་བའི་སྒྲོན་མེ་རྣམས་ཀྱང་དབུལ་བར་བགྱིའོ། གཞལ་ཡས་ཁང་ས་གཞི་བསྟར་བ་སྤོས་ཀྱིས་བྱུགས་པ་དེར་མེ་ཏོག་ཡིད་དུ་འོང་བ་སིལ་མ་དགྲམ་པར་བགྱི། དག་སྣང་ཞིང་གི་རིན་དང་ཚད་གཞལ་དུ་མེད་པའི་ཕོ་བྲང། ཨེ་ནི་མཆོད་ལྷའི་ཚོགས། རྣམས་ཀྱིས་བསྟོད་དབྱངས་སྒྲོག་བཞིན་པ་བས་ཡིད་དུ་འོང་བ་དང་ལྡན་པ། ཨེ་ནི་སྟེང་དུ་མུ་ཏིག་རིན་པོ་ཆེའི་རྒྱན། རྒྱན་འཕྱང་བ་བས་མཛེས་ཤིང་འབར་བ། དཔག་ཏུ་མེད་ཅིང་གང་སོགས་ཀྱི་མཐའ་ཡས་པ་ནམ་མཁའི་རྒྱན་དུ་གྱུར་པ་དེ་དག་ཀྱང་ཐུགས་རྗེའི་རང་བཞིན་ཅན་ལ་དབུལ་བར་བགྱིའོ། རིན་ཆེན་གདུགས་མཛེས་གསེར་གྱི་ཡུ་བ་ཅན། མཐའ་ཡི་ཁོར་ཡུག་རྒྱན་གྱི་རྣམ་པ། ཡིད་དུ་འོང་བས་བརྒྱན་པ་དབྱིབས་ལེགས་པ་བལྟ་ན་སྡུག་པ་བསྒྲེང་བ་ཡང་རྟག་ཏུ་ཐུབ་དབང་རྣམས་ལ་དབུལ་བར་བགྱིའོ། དེ་ལས་གཞན་ཡང་མཆོད་པའི་ཚོགས། རོལ་མོ་དབྱངས་སྙན་པ་ཡིད་དུ་འོང་བ་དང་ལྡན་པ། ཨེ་ནི། དག་ཅིག། དབྱངས་སྙན་པའི། སེམས་ཅན་གྱི་བའི་རྣ་བར་ཐོས་ཙམ་ཉིད་ནས། ཨེ་ནི་སྡུག་བསྔལ། ཨེ་ནི་བའི་སེལ་ཞིང་ཡིད་སིམ་པར་བྱེད་པའི། ཨེ་ནི་སྤྲིན་ཚོགས་རྣམས། དམ་པ་རྣམས་ཀྱི་སྤྱན་སྔར་སོ་སོར་གནས་པར་གྱུར་ཅིག། དེ་ནས་མཆོད་པའི་རྣམ་པ་རྒྱུན་མི་འཆད་པར་བྱིན་གྱིས་རློབ་པ། དེ་ལ་ཡང། དམ་ཆོས་དཀོན་མཆོག་ཐམས་ཅད་དང། གཞན་ཡང་ཨེ་ནི་སངས་རྒྱས་བྱང་སེམས་ཀྱི་མཆོད་རྟེན་རྣམས་དང། དེ་དག་གི། སངས་རྒྱས་བྱང་སེམས་དེ་དག་གི་སྐུ་གཟུགས་ལ། ཨེ་ནི་རིན་པོ་ཆེའི་ཆར་པ་དང་མེ་ཏོག་གི་ཆར་མེ་ཏོག་ལ་སོགས་པའི་ཆར་གྱི་རྒྱུན་མི་འཆད་པར་འབབ་པར་ཤོག། ད་དེ་ནས་བླ་ན་མེད་པའི་མཆོད་པ་ཡིན་པ་ལས། བླ་ན་མེད་པའི་མཆོད་པ་ལ་ཡང་ཇི་ལྟར་འཇམ་དབྱངས་ལ་སོགས་པས་རྒྱལ་བ་རྣམས་ལ་མཆོད་པར་མཛད་པ་དེ་བཞིན་དུ་བདག་གིས་ཨེ་ནི་སྨོན་ལམ་དང་དག་ཅིག་ལྷག་བསམ་བཟང་པོའི་ཨེ་ནི་བའི་སྟོབས་ཀྱིས་བ་དང་ཨེ་ནི་འོ་ག་དག་པས་དངོས་སུ་བཤམས་པ་དང་ཡིད་ཀྱིས་སྤྲུལ་པའི་མཆོད་ཚོགས་ཀྱིས་ཨེ་ནི་དེ་བཞིན་གཤེགས་པ་མགོན་པོ་སྲས་དང་བཅས་པ་རྣམས་ལ་མཆོད་པར་བགྱིའོ།

ག་འདྲ་བྱས་པ་ཡིན་ན་ཡང་ད་དེ་ཐམས་ཅད་ལོ་ལུས་ཀྱི་ཕྱག་ལ་འགྲོ་གི་ཡོད་རེད། ཨེ་རོགས་ང་རང་ནམ་རྒྱུན་ལྟར་ཕྱག་བསྐུམ་ཕྱག་ལབ་ནས་ནམ་རྒྱུན་ལྟར་དཔྲལ་བ་དང་པད་ཁོག་བྱས། དེ་ནས་ལག་པའི་མཐིལ་གཉིས་བྱས། པུས་མོ་གཉིས་བྱས། ཨོ་དེའི་དེ་ས་ལ་ཐུག་ཡ་དེ་ལ་ཨེ་ནི་ཡན་ལག་ལྔ་ལྡན་གྱི་ཕྱག་ལབ་པ་རེད། ཕྱག་བསྐུམ་ཕྱག་ཟེར་དེ་ལ་དེ། དེ་ལ་ཡིན་གཅིག་མིན་གཅིག་ང་རང་ཚོ་ཕྱག་འཚལ་དུས། པུས་མོ་གཉིས་དེ་ས་ལ་ཐུག་ཡོད་རེད་པུས་མོ་གཉིས་ས་ལ་ཐུག། དེ་ནས་ལག་པ་ཡིན་གཅིག་མིན་གཅིག་སྤར་མཐིལ་ས་ལ་ཐུག་དགོས་ཡོད་རེད། ལ། དེ་མིན་གྱི་གཅིག་གི་ལག་པ་ཡང་འདུག་པས་མཛུབ་རི་བཀུག་པའི་བཟོ་འདྲ་ཅིག་བྱས། ཅེས་འདུག་ཟེར་ནས་ལག་པ་སར་ཐུག་ན་ཡག་པོ་ཡོད་པ་མ་རེད། ཁོ་རང་ཚུལ་དང་མཐུན་པ་བྱས་ན། ལག་མཐིལ་གཉིས་པོ་ཡིན་གཅིག་མིན་གཅིག་འདུག་ཟེར་མར་སར་ཐུག་བྱས། ཨེ་ནས་ཡིན་གཅིག་མིན་གཅིག་དཔྲལ་ཀོག་མར་སར་ཐུག་ཐུག་བྱེད་དགོས་ཡག་རེད། བ། བ་བྱས་ནས་ཡན་ལག་ལྔ་པོ་དེ་ས་ལ་རེག་ངེས་ཅིག་དགོས་ཡག་རེད། དེ་ལྟར་མ་ཡིན་པར་སྐབས་རེ་ཡང་གཅིག་གི། དཔྲལ་ཀོག་མགོ་མར་སྒུར་སྒུར་བྱས་དཔྲལ་ཀོག་ས་ལ་མ་ཐུག་པའི་བཟོ་འདྲ་བྱས་པ་ཡིན་ན་ཡག་པོ་ཡོད་པ་མ་རེད། ཁོ་ཉེས་པ་འབྱུང་བ་བཤད་པ་རེད། ཡང་རྐྱང་ཕྱག་ཟེར་ཡིན་ན། ལུས་ཐམས་ཅད་ས་ལ་ཕབ་པའི་ཕྱག་བྱ་དང། དེ་དག་ཅིག་སྡོང་པོ་འགྱེལ་བའི་ཕྱག་བྱ་དེ་ཡིན་པ་རེད། འོ་བྱས་ནས་ནི། འོ་ད་པའི་སྒོ་ནས་པའི་རེ་ད་རྐང་ལག་ཚང་མ་ལོག་པའི་ས་ལ་མར་པའི་ཕྱག་ཚངས་པའི་ས་ལ་ཐུག་དེ་ཡང་བྱས་ནས། འོ་ད་དེ་ནི། དེའི་ཡང་ཅིག་ལག་པ་མ། ཅིག་བད་པའང་ལག་པའི་ཟུར་གྱིས་མ་བདུགས་སུ་འཁུམས་བདེ་བའི་བཟོ་འདྲ་མ་བྱས་པར་བྱས། ལག་པ་པས་ཡང་བརྐྱང་བྱས། ལག་པས་ཡང་སྣེ་མོ་གོས་རྫས་ཡང་ཁྱོང་ཁྱོང་པོ་དེ་ཡང་བརྐྱང་ནས། ཨེ་ནི། རྫས་བཀུག་ཡོད་པ་རེད། ལ་ཨེ་ནི། རང་ནི་སྤྱི་བོ་དང་ལ་ཕུར་ལྕོག་བྱམས་པ་ཨ་ད་སྒྲུབ་ཁང་དགེ་ལེགས་རྒྱ་མཚོའི་ར་དར་སློབ་མ་བྱས་ནས་ཨོ་ད་ཕུར་ལྕོག་བྱམས་པ་ཁོང་ཨེ་ནི་ཆབ་མདོ་ཡིན་པ་རེད་དོ་བ་བྱས་ནས་ཨེ་ནི་ཁོང་སྐུ་གཟུགས་ཆེན་པོ་ཡོད་པ་རེད་བྱས་ཙང་ཁོང་གི་ནམ་རྒྱུན་ང་ཡིན་ནི་བས་ངས་རྐྱང་ཕྱག་དེ་ཡིན་ནི་བས་རྐྱང་ཕྱག་ཞིག་འཚལ་གནང་གི་འཚལ་བ་གནང་གི་ཡོད་རེད་ལ་གང་ལྟར་ཡིན་ནའི་ང་ག་ས་ལྷོ་པ་ཁམས་པ་ལུས་སྟོབས་ཆེ་བ་ཡོད་པས།

མ་གཞི་རྟོག་པ་ཟད་རྟེན་འབྱུང་སྐད་ཆ་རེད་མ་གཏོགས་རྟོག་པ་རྟོག་མྱངས་སྐད་ཆ་དེ་མ་རེད་པ་ཡིན་ནའི་ད་ཁོ་རང་ད་དེ་ཆོས་ཀྱི་སྐུ་ཟེར་ནས་ད་ཅིག་ཐོགས་ཐུག་བྲལ་བ་དེ་འདྲ་ཅིག་ཆགས་ནས་ད་བཤད་ཆོག་གོ་ར་བ་འདུག་ཟེར་ནས་ཨེ་ནོ་ཆོས་གཟུགས་སྐུ་གཉིས་མཚོན་པ་རེད་བཤད་པ་རེད། ཨོ་དེ་འདྲ་རེད་བས་ད་ཐལ་མོ་དེ་ཨེ་ནི། ཡང་ན་སྤྱི་བོ། དཔྲལ་བ། མགྲིན་པ། སྙིང་ག། ཨེ་ནི་ལྟེ་བ། དཔེར་ན་གསང་གནས་ཟེར་ལབ་པ་ཡིན་ནའི་ཨེ་ནི་གནས་སོ་སོ་ལ་གཙང་སྐོར་ཡོད་པ་དེ་འདྲའི་ཐོག་ནས་བཤད་ཀྱི་ཡོད་རེད་ཡང་ཞིག་དེ་མིན་ན་དཔྲལ་བ། མགྲིན་པ། སྙིང་ག་ཞེས་ནས་གནས་གསུམ་ལ་ཡང་རེག་པར་བྱེད། བ་ནི་ལུས་ངག་ཡིད་ཀྱི་ད་གནས་གཙོ་བོ་འདི་བཤད་ཀྱི་ཡོད་རེད་པ་དེ་དཔྲལ་བ་ལ་ཡང་ང་རང་ཚོས་ཅི་ལྟར་བཤད་པ་ཡིན་ན་ཅིག་ཀླད་རྩ་རུ་ཡོད་སར་ཆགས་ནས་ཡོང་བ་ཡིན་དུས་ཚང་ནས་ད་དེ་ལུས་ཀྱི་དྭངས་མ་རུ་བྱེད་གཙོ་བོར་བརྩི་དཔྲལ་བ་བརྩི། མགྲིན་པ་དེ་ངག་གི་སྨྲ་བརྗོད་བྱེད་ས་ཡིན་དུས་ཚང་ནས་ངག་གི་རྩ་བ་རུ་ཡིན་པའི་ཆ་ནས་མགྲིན་པ་རུ་བརྩི་དུས་ཚང་ནས་ད་ད་ངག་གི་གནས་སུ་བྱེད། སྙིང་ག་ཟེར་དུས་དེ་ད་སྤྱིར་བཏང་དུ་དེ་ང་རང་ཚོས་ད་ད་ཅིག་མ་གཞི་ཤེས་པ་རང་ད་ག་པར་ཡང་གནས་ཀྱི་མེད་རུང་དེ་ད་གང་ལྟར་ཅིག་ད་ཅིག་སྲོག་གནས་ས་རུ་གཅིག་དེ།

ལ། འདི་དགོངས་འདུག་ཨ། དེང་སང་ང་རང་ཚོ་ཕྱག་འཚལ་འཚལ་གྱི་ཡོད་རེད་ཡ་འཚལ་ལུགས་འདི་ཤེས་པ་བྱུང་ན་ཡག་པོ་འདུག་ཨ། ཨུམ། ཨེ་ནའོ། ཨུམ། ཁ་ཤས་ཤིག་ཏོག་ཐང་ཆད་པའི་བཟོ་འདྲ་བྱས་ནས་ཕྱག་འཚལ་དུས་མགོ་སར་ཡང་མ་རེག་པ་བྱས་ནས་ཡང་མིན་ཁོ་རང་ལུས་པོས་མ་ལྕོགས་ན་ནད་པ་ལ་ཡ་ཉམས་ད་དམིགས་བསལ་བཅོམ་ལྡན་འདས་ཀྱི་འདུལ་བའི་སྐབས་ནས་བཟུང་འདུལ་བ་ནས་བཟུང་ཅིག་གི་གཞུང་ག་རེའི་སྐབས་ལ་ཡིན་ནའི་ནད་པ་ལ་དམིགས་བསལ་དེ་དང་དེ་མིན་གྱི་ཡང་ཅིག་ནུས་བཞིན་དུ་ཨེ་ནས་ཅིག་མ་གུས་པའི་བཟོ་འདྲ་བྱས་བྱས་པ་ཡིན་ན་ཡག་པོ་ཡོད་པ་མ་རེད།

ཨེ་ནི་དབྱངས་འགྱུར་ཁུག་འདེགས་འཇོག་ལྔ་ཡི་ད་རྗེས་སུ་སྐྱེས་པའི་ཨེ་ནི་དེ་ནས་འབྲེལ་བའི་ད་དང་བསྟོད་དབྱངས་སྣ་ཚོགས་པས་ཨེ་ནི་བསྟོད་པར་བྱ། གཞན་ཡང། ཨེ་ནི་བསྟོད་པའི་དབྱངས་སྙན་པ་སྒྲོག་པའི་སྤྲིན་དེ་དག་ལ། སྤྲིན། བསྟོད་པའི་དབྱངས་ཨེ་ནི་བའི་སྙན་པ་སྒྲོག་པའི་སྤྲིན་ཆེན་ཨེ་ནི་བ་དེ་དག་ལ་ངེས་པར་ཡུལ་དུས་ཀུན་ཏུ་འབྱུང་བར་གྱུར་ཅིག། དེ་ནས་ལུས་ཀྱི་ཕྱག། དུས་གསུམ་གཤེགས་པའི་སངས་རྒྱས་ཀུན་དང།

དེ་བཞིན་དུ་མཁན་པོ་དེ་བཞིན་སློབ་དཔོན་དང། ཨེ་ནི་ཐེག་པ་གསུམ་གྱི་ལམ་ལ་སློབ་པའི་བརྟུལ་ཞུགས་མཆོག་ལ་གནས་པ་རྣམས་ལ་ཡང་ཕྱག་འཚལ་ལོ། ད་དུས་ད་ནས་བཟུང་སྟེ་བྱང་ཆུབ་སྙིང་པོར་མཆིས་ཀྱི་བར་དུ་སངས་རྒྱས་རྣམས་ལ་སྐྱབས་སུ་མཆིའོ། ད་དེ་སྐྱབས་སུ་འགྲོ་བ་ཡིན་པ་རེད། ཡན་ལག་གི་སྔོན་ལ་ཡང་སྐྱབས་འགྲོ་སྐྱབས་སུ་འགྲོ་བ་སྔོན་ལ་བཏང་ནས་ཨེ་ནི་བཤགས་པ་བྱས་ནས། བཤགས་པ་ལ་ཡང་དང་ནི་རྟེན་གྱི་སྟོབས་སུ་བྱས་ནས།

ད་དེ་ལ་ཐོག་མར་ནི་སྐྱབས་སུ་འགྲོ་བ་ལ། འོ་དུས་ད་ནས་བཟུང་ནས་བྱང་ཆུབ་སྙིང་པོར་མཆིས་ཀྱི་བར་དུ་སངས་རྒྱས་རྣམས་ལ་སྐྱབས་སུ་མཆིའོ། དེ་བཞིན་དུ་ཆོས་དང་བྱང་ཆུབ་སེམས་དཔའ་ཡི་ཚོགས་ལ་ཡང་དེ་བཞིན་དུ་སྐྱབས་སུ་མཆིའོ། ཕྱོགས་རྣམས་ཀུན་ན་བཞུགས་པ་ཡི་རྫོགས་པའི་སངས་རྒྱས་དང་བྱང་ཆུབ་སེམས་དཔའ་ཐུགས་རྗེ་ཆེན་པོ་མངའ་བ་རྣམས་ལ། ཐལ་མོ་སྦྱར་ཏེ་གསོལ་བ་ནི། ད་སྐྱབས་སུ་འགྲོ་བ་སྔོན་དུ་བཏང་ནས་ད་སྐབས་དོན་གསོལ་ཡ་དེ་ག་རེ་ཟེར་ན། ཐོག་མར་སྤྱིར་བཤགས་པར་གསུངས་ཏེ། དུས་ཐོག་མ་མེད་པ་དང་ཐོག་མ་མེད་པ་དང་ལྡན་པའི་འཁོར་བ་ནས་ཏེ་ནས་འབྱུང་ཁུངས་ཀྱང་མེད་པར་བཤད། འཁོར་བ་ནས་ལ་ནི་འོ་ནི་གོ་བདེ། ཐོག་མ་མེད་དེ་འཁོར་བ་ནགས། འོ་ནི་ཚེ་རབས་འདིའམ། ཚེ་རབས་གཞན་དང་གཞན་དག་ཏུ། བདག་གིས་མི་ཤེས་པའི་དབང་གིས་འོ་ནི་མ་འཚལ་བར། སྡིག་པ་བགྱིས་པའམ་སྡིག་པ་རང་གིས་བགྱིས་པའམ་གཞན་བགྱིད་དུ་བསྩལ་བ་ཉིད་དང་ནི། ཡང་གཏི་མུག་འཁྲུལ་པས་བདག་ནོན་ཏེ། གཞན་གྱིས་སྡིག་པ་བྱས་པ་ལ་རྗེས་སུ་ཡི་རང་བ་གང། མ་རེད་ད། རང་གིས་བསགས་གཞན་གྱིས་སྡིག་པ་བསགས་པ། སྡིག་པ་བསགས་པ་ལ་རྗེས་སུ་ཡི་རང་བ་གང་བགྱིས་པ། གང་བགྱིས་པའི་ནོངས་པ་དེ་ནི། ཨེ་ནི། ཨོ་ཅིག། ཨོ་ཕ་གི་ག་སོགས་རེད། དཔེ་ནོར་འཁྲུལ་ཡིན་པ་དང། དཔེ་མ་འོས་པ་ཡིན་པར་མཐོང་བའི་སྒོ་ནས་མཐོང་བར་བགྱིས་ནས། ཨེ་ནི། བསམ་པ་ཐག་པས་མགོན་པོ་རྣམས་ལ་བཤགས་པར་བགྱིའོ། འོ་ད། ད་དེ་ནས་མ་དེ་སྤྱིར་བཤགས་པ་དེ་བྱས་ནས་ད་བྱེ་བྲག་ཏུ་བཤགས་པ་ལ། འོ་ཡ་ཨེ་ནི་ཡུལ་ཁྱད་པར་ཅན་ལ་བརྟེན་ནས་བཤགས་པ་ལ། བདག་གིས་དཀོན་མཆོག་གསུམ་དང་ནི་ཕ་མའམ་བླ་མ་གཞན་དག་ལ། འོ་ཡུལ་དེ་དག་ལ། ཨེ་ནི། འོ་ཉོན་མོངས་པའི་སྒོ་ནས། རྒྱུ། ཀུན་སློང་ཉོན་མོངས་པའི་སྒོ་ནས། འོ་བྱེད་པ་འཇུག་པའི་སྒོ། ལུས། ལུས་དང་ངག་དང། ཡིད་ཀྱི་སྒོ་ནས་ཡིད་ཀྱིས་ཨ་ནི་ངོ་བོ་གནོད་པའི་རང་བཞིན་བགྱིས་པ་གང་ལགས་པ། གང་ལགས་པ། བགྱིས་པ་གང་མཆིས་པ་ཐམས་ཅད་དང་ཨ་ནི་ཐམས་ཅད་དེ་ཉེས་པ་དུ་མས་སྐྱོན་ཆགས་པའི་སྡིག་ཅན་བདག་གིས་སྡིག་པ་གང་ཡིན་པ་དེ་སྡིག་པ་གང་ཡིན་པ། འབྲས་བུ་སྡུག་བསྔལ་ཤིན་ཏུ་མི་བཟད་པ་ཨ་ནི་སྟེར་བར་བྱེད་པ་འབྲས་བུ་ཤིན་ཏུ་མི་བཟད་པ་ཨ་ནི་བས་བགྱིས་པ་དེ་བས་སྟེར་བར་བྱེད་པ་དེ་ཐམས་ཅད

ཡིན་པ་ཡིན་དུས་ལོང་ཡོད་སྙམ་དུ་ཨེ་ནི། བ་སོས་དལ་པོ་བྱས་ནས་མི་སྡོད་པར་ཨེ་ནི་རིངས་པར་བཤགས་དགོས་ཀྱི་རེད་དེ་ག་རེ་ལབ་ན། ལོང་མེད་པ་ཡིད་བརྟན་དུ་མི་རུང་བའི་འཆི་བདག་འདི། སྡིག་པ་སྦྱང་བ་དང་ཅིག་པའི་ཚོགས་བསགས་པ་ལ་སོགས་པའི་ཨེ་ནི་བའི་བསྒྲུབ་དགོས་པའི་བྱ་བ་བྱས་པ་དང། ཨེ་ནི། བྱ་བ་མ་བྱས་པ་བརྟགས་ནས་ཀོ་ཨ་འདྲ་བྱ་བ་མ་བྱས་པ་དེ་ལྟར་ངས་ལ་བྱ་བ་བྱེད་དུ་བཅུག་ཟེར་བས་དགེ་བ་བསག་ཏུ་བཅུག་ཟེར་དགེ་བ་མ་བསགས་བར་དུ་དགེ་བ་བསག་ས་ད་པ་དུ་ངས་ལ་སྒུག་གི་ཡིན་ཟེར་ཡ་རོ། དེ་འདྲས་ཀྱིས་འཆི་བ་སྒུག་ནས་མི་སྡོད་པ་རེད། གང་འདྲ་བའི། གང་ཟག་དེ་དང་དེས་ལས་བཟང་པོ་བྱས་དང་མ་བྱས་བརྟགས་ནས་ལས་བྱས་མེད་ན་ད་དུང་པའི་བྱེད་ཡག་གི་དུས་སྐབས་ཤིག་སྒུག་ནས་མི་སྡོད་པས། ན་བ་ཡིན། མི་ན་བ་ཡིན་ནི་རེད། ཨོ་ཧོ་གང་དག་པའི་ཨེ་ནི། འཆི་བདག་གིས་གློ་བུར་དུ་ཨེ་ནི་བའི་ཚེ་ཕྲོགས་ནས་ཨེ་ནི་བའི། འཆི་བ་ལ་འགྲོ་ག་སོགས་ཤི་ངན་ཡོང་གི་རེད། ན་དང་མི་ན་ཀུན་གྱིས་ཀྱང། ན་བ་ལ་བའི་འཆི་བ་ཉེ་བ་དང་མི་ན་བ་ལ་འཆི་བ་བས་རིང་བ་འདྲ་བོ་དེ་འདྲ་མ་ཡིན་པར་ན་མི་ན་ཀུན་གྱིས་ཀྱང་ཨེ་ནི་གློ་བུར་བའི་ཚེ་ལ་ཡིད་བརྟན། ཡིད་ག་ཟེར་དགོས་རེད་བེ་ཨོ་རེད་ད། ཡིད། ཡིད་མི་བརྟན་པར་ད་གང་དག་པའི་ངེས་པ་མེད་པ་རེད། དེ་བཞིན་དུ་ལོངས་སྤྱོད་དང་གཉེན་དང། ལུས་དང་བཅས་པ་ཐམས་ཅད་བོར་ཏེ། འདི་ནི་ཆའམ་འཆི་བ་ལ་འགྲོ་དགོས་པར་བདག་གིས་དེ་ལྟར་མ་ཤེས་པས། ཚེ་འདིའི་ཚུལ་ཚིག་ལྷུར་བླངས་ནས། ཅིག་མཛའ་བ་བསྲུང་བ་དང་མི་མཛའ་བ་གཞོམ་པའི་དོན་གྱི་ཕྱིར། སྒོ་གསུམ་གྱི་སྒོ་ནས་སྡིག་པ་རྣམ་པ་སྣ་ཚོགས་ཤིག་དང། བྱས་དང་བྱེད་བཞིན་པ་དེ་འདྲ་ཡིན། དེ་ལྟ་ན་ཡང་གང་གི་དོན་དུ་སྡིག་པ་བསགས་པའི་མཛའ་བ་དང་མི་མཛའ་བ་དེ་ནི་མི་རྟག་པའི་རང་བཞིན་ཅན་ནི་ཁོ་འགག་འགྲོ་བ་རེད། དེ་དག་པའི་རྒྱུན་གྱིས་མི་རྟག་པ་དེ་ཁོ་ཐག་རིང་ནས་འགྱུར་འགྲོ་བ་འགག་འགྲོ་བ་རེད། དེ་འདྲ་ཡིན་པ་ཡིན་དུས་གང་གི་ཆེད་དུ་བསགས་པའི་མི་མཛའ་བ་རྣམས་ཀྱང་ནམ་ཞིག་ན་མེད་པར་འགྱུར་བ་གདོན་མི་ཟ་ཞིང། དེ་བཞིན་དུ། གང་གི་ཆེད་དུ་བསགས་པའི། གང་གི་ཆེད་དུ་སྡིག་པ་བསགས་པའི་མཛའ་བ་རྣམས་ཀྱང། ནམ་ཞིག་ན་མེད་པར་འགྱུར་བ་དོན་མེད་བསགས་པ་རེད། དེ་ཙམ་དུ་མ་ཟད། བསགས་པའི་མཛའ་མི་མཛའི་ཆེད་དུ་ཨེ་ནི་པའི་བྱ་བ་བྱེད་མཁན་བདག་ཉིད་ཀྱང་མེད་པར་འགྱུར་བ་ཞིག་ངེས་པར་དུ་འབྱུང་བ་ཡིན་པས་མེད་པར་འགྱུར་བ་སྟེ། དེ་བཞིན་དུ། མདོར་ན་བས་དེ་དག་གི། དག་ཅིང་གཉེན་དང། ཨེ་ནི་པའི་འཁོར་གཡོག་དང། ལོངས་སྤྱོད་གནས་ཁང་དང་བཅས་པ་དེ་ཐམས་ཅད་ཀྱང། མི་རྟག་ཞིང་མི་བརྟན་པ་འཇིག་པའི་རང་བཞིན་བྱས་ནས་མཐར་ཐམས་ཅད་ཀྱང་མེད་པར་འགྱུར། འོ་དེ་ཐམས་ཅད་ལོ། བ་འགགས་ནས། གཞུག་ལ་པའི་མཐོང་ཐོས་ཀྱི་པའི་ཡུལ་ལ་མལ་འདེབས་པ་ཆ་བཞག་རྨི་ལམ་ཉམས་སུ་མྱོང། རྨི་ལམ་ཉམས་སུ་མྱོང་བ་དེ་སད་པའི་ཚེ། དྲན་པའི་ཡུལ་ཙམ་དུ། ལུས་པ་བཞིན་དུ། སྔར་ཨེ་ནི་ག་གེ་ཞིག་སྡིག་པ་གསོག་ཡག་གི་ཡུལ་དང་སྡིག་པ་གསོག་མཁན་དང་ཨེ་ནི་གང་དང་ཨེ་ནི་གང་དུ་གནས་སའི་བའི་རེད་དང་ཅིག་ཡུལ་འཁོར་དང་བཅས་པ་དེ་ཐམས་ཅད་མདོར་ན་བའི་དངོས་པོ་གང་དང་གང་སྔར་རེད་དང་སྤྱད་པ་དེ་སྤྱད་པ་དེ་དང་དེ་དྲན་པའི་ཡུལ་དུ་ཨེ་ནི་ཡོད་ཙམ་ཞིག་མ་གཏོགས་ཨེ་ནི་རེད་དང་ཅིག་དངོས་སུ་ག་གེ་ཨེ་ནི་ལོངས་སྤྱད་ཅིག་དང་ག་གེ་བསྡད་ཅིག་ཡོད་པ་མ་རེད། དེ་ཙམ་དུ་མ་ཟད་གང་གི་ཆེད་དུ་བསགས་བྱ་བའི་དང་མཛའ་མི་མཛའ་ལ་སོགས་པ། སྡིག་པ་གང་གི་ཆེད་དུ་བསགས་ཡག་གི་ཅིག་མཛའ་མི་མཛའ་རེ། དེ་བཞིན་དུ་བས་དང་ཅིག་གནས་ཁང་ལོངས་སྤྱོད་དང་བཅས་པ་དེ་ཐམས་ཅད་ལོ་འདས་ཟིན་པ་དེ་དེ་སླར་ཡང་ཡག་ཅིག་ཡ་སླར་ཡག་ཅིག་གསོས་ནས་མཐོང་ཡག་ཅིག་ཡོད་མ་རེད། འདས་པ་ཐམས་ཅད་མཐོང་མི་འགྱུར། དེ་བཞིན་དུ་ཚེ་དང་ཚེ་གཞན་དག་ལྟ་ཅི་སྨོས་ཚེ་རབས་སྔོན་མ་རྣམས་སུ་ལྟ་ཅི་སྨོས། རེ་ཞིག་གསོན་པའི་ཚེ་འདི་ཉིད་ལ། མཛའ་བ་དང་མི་མཛའ་བ་དུ་མ་ཞིག་འདས་ནས་རྒྱུག་འགྲོ་བ་རེད། དེ་ལྟ་ནའང་གང་གི་དོན་དུ། གང་གི་དོན་དུ། ལས་སྡིག་པ་བྱས་པའི་མཛའ་བ་དང་མི་མཛའ་བ་དེ་དེ་འདས། དེ་དག་གི་དོན་ལ་བསགས་པའི་སྡིག་པ་དེ་རང་གི་རྒྱུད་སྟེང་ལ་ཡང་སྡིག་པའི་བག་ཆགས་སམ་ནུས་པ་དེ་རང་གི་རྒྱུད་སྟེང་ལ་ཡང་ཇི་སྲིད་པའི་དང་ཅིག་གཉེན་པོ་སྐྱེས་ནས་མེད་པར་བྱས་པའམ། བདག་ཅིག་ག་ན་ཡིན་ཉེས་པ་སྡིག་པ་འདག་ཐབས་བྱས་ནས་ནི། ཐབས་ཤེས་ཅིག་བྱེད་ཐུབ་པ་མ་བྱུང་ན་ནི་རང་གི་རྒྱུད་སྟེང་ལ་ཡ་པའི་དུས་རྟག་ཏུ་བདག་ཅིག་རྣམ་སྨིན་པའི་འབྱུང་ཡག་གི་པའི་ནུས་པ་པས། ཆ་ཚང་བ་ཅིག་པས་གསོད་རིགས་པས་གསོད་ལྷིག་གི་ཁ་དོག་དེ་གསོད་ལྷིག་གིས་བསྡད་སྡོད་ཡག་ཅིག་ཡོང་བསྡད་པ་ཡིན་པ་རེད། འོ་དེ་འདྲ་ཡིན་པ་ཡིན་དུས་ཚང་ནས་མཛའ་དང་མི་མཛའ་རེ་ཞིག་གསོན་ཚེ་འདི་ཉིད་ལའང་མཛའ་དང་མི་མཛའ་དུ་མ་འདས་དེ་དག་དོན་དུ་བྱས་པའི་སྡིག་མི་བཟད་གང་ཡིན་མདུན་དུ་གནས་ཟེར་ནས་པའི་དྲུང་ནས་བསམ་པ་ལ་རང་གི་རྒྱུད་སྟེང་འདི་ལ། རྐྱེན་དང་འཕྲད་ན་པའི་རྣམ་སྨིན་དེ་མ་ཐག་ཏུ་འབྱུང་ཡག་གི་ནུས་པ་ཡོད་པའི་ཚུལ་དུ་བསྡད་སྡོད་ཡག་རེད། དེ་དག་དོན་དུ་བྱས་པའི་སྡིག་མི་བཟད་གང་ཡིན་མདུན་དུ་གནས། དེ་ལྟར་བདག་ནི་གློ་བུར་ཞེས། བདག་གིས་རྟོགས་པར་མ་གྱུར་ནས། རང་བཞིན་འོ་ད་དེ་འདྲ་ཞིག་གི་མི་རྟག་ཞིང་མི་བརྟན་པ་གློ་བུར་དུ་རེད་ད་ཅིག་འགྱུར་འགྲོ་ཡག་གི་རང་བཞིན་ཅན་རེད་དེ་འོ་ད་བདག་གིས་དེ་ལྟར་མ་རྟོགས་པར། ཨེ་ནི། རེ་བདག། ང་རང་ཉོན་མོངས་པའི་དབང་གིས་ཏེ་དེས་ན། མདོར་ན་ཨེ་ནི། བར་མར་བར་མའི་སེམས་ཅན་ལ་དམིགས་ནས་གཏི་མུག། གཉེན་ལ་དམིགས་ནས་ཆགས་པ་དང། དགྲ་ལ་དམིགས་ནས་ཞེ་སྡང་སྐྱེས་ནས། དེའི་དབང་གིས་ཨེ་ནི་ཆགས་སྡང་ཕྱོགས་རིས་ཀྱི་བའི་སྡིག་པ་རྣམ་པ་མང་དུ། སྡིག་པ་རྣམ་པ་དུ་མ་ཞིག་དང་སྡིག་པ་རྣམ་གྲངས་དུ་མ། དང་ཨེ་ནི་བའི་དུས་པའི་དང་ཅིག་བའི། གང་དག་ཡིན་ནི་བའི་དུས་རིང་པོ་ལ་ཡང་བའི་སྒོ་དུ་མ་ནས་དང་བྱས་ཤིང་བསགས་པ་ཅིག་ཡོད་ཀྱང། འདི་འདྲའི་ཅིག་གི་འོག་ལ་ཡང། ནི། མི་ཚེ་ཟད་པ་ཟད་དེ། ནི། བས། རགས་པའི། སྐད་ཅིག་རེ་རེ་བས་མི་ཚེ་ཐུང་ཐུང་ཕྱིན་ནས། ཉི་མ། རགས་པའི་སོ་སོའི་བས་ཚེ་འདི་འཁྱོལ་འགྲོ་བ་ཡིན་པ་ཚེ་འདི་བས་ཟད་འགྲོ་བ་ཡིན་པ་རེད། འོ་དེ་འདྲ་ཡིན་པ་ཡིན་དུས། དེ་ཡང། འགྲོ་འཆག་ཉལ་འདུག། གང་གི་སྐབས་སུ། འགྲོ་འཆག་ཉལ་འདུག་གི་དུས་སྐད་ཅིག་གང་གི་སྐབས་ལ་ཡིན་ན་ཡང། ཉིན་དང་མཚན་དུ་སྡོད་པ། ཡོང་ཡེ་མེད་པར། ཡོད་པ་མེད་པ་ཞེས། ཡོང་མེད་པར་ཅིག་འདྲ། ཉིན་མཚན་འདོད་པ། ཉིན་མཚན་སྡོད་པ་ཡོངས་མེད་པར་ཉིན་མཚན་སྡོད་པ་ཡོངས་ཡེ་མེད་པར་ཚེ་འདི་ནི་རྟག་ཏུ། གོད་ཅིང་འབྲི་བར་འགྱུར་ཞིང། སྐད་ཅིག་རེ་རེ་བཞིན་ནས་ཆུ་ཚོད་རེ་ཉི་མ་རེ་རེ་བཞིན་ཆུ་ཚོད་རེ་རེ་བཞིན་སྐར་མ་རེ་རེ་བཞིན་སྐར་ཆ་རེ་རེ་བཞིན་དུ་ཨེ་ནི་ཚེ་རྫོགས་འགྲོ་གི་ཡོད་རེད། ང་ཚོ་མ་ཁ་ནས་མ་ཅིག་ཅིག་ཚིག་མ་བཤད་ཡོང་དུས་ཚིག། རྗེས་མ་རྗེས་མ་ཐོན་དུས་ཚིག་མགོ་མ་མགོ་མའི་གནས་སྐབས་དུས་ཚོད་དེ་ཡོལ་ཚར་རེད། ཚིག་མགོ་མ་མགོ་མའི་གནས་སྐབས་ཀྱི་དུས་ཚོད་ཁོ་སྐྱར་ལོག་སྐྱར་ལོག་ཡོང་ཡ་མེད་པ་རེད། ཨ་འདུག་ཟེར་ནས་ནི་མི་ཚེ་ཁོ་རྫོགས་འགྲོ་གི་ཡོད་རེད་པ་ལོ་བརྒྱ་བསྡད་ཀྱི་ཡོད་ནའི་ཁོ། པའི་སྐད་ཅིག་ཀྱང་མི་སྡོད་པ་རང་པས། གང་འདྲ་བའི་འགྲོ་སོང་དུ་མ་སོང་ནའི། སོང་ཤ་སྟག་མ་གཏོགས་བྱུང་ཁྱོན་ནས་མེད་པ་ཅིག་གིས་འགྲོ་སོང་བྱེད་ཀྱི་ཡོད་རེད། སོང་འབའ་ཞིག་མ་གཏོགས་བྱུང་མེད་པ་ཡིན་པ་ཡིན་ན། ཨེ་ནི་ད་ཅིག་དངུལ་པའི་འབུམ་ཕྲག་ས་ཡ་བྱེ་བ་ཡོད་པ་ཡིན་ནའི་ཁོ་རྫོགས་འགྲོ་གི་ཡོད་རེད་མ་གཏོགས་ཁོ་འཕེལ་ཡ་ཅིག་དང་ཁོ་འཕེལ་ཁའི། དགའ་རོགས་ཞིག་བཏང་ན་ཡོད་བསམ་པ་ཞིག་དལ་བུ་ཡག་ཅིག་མེད་པར་བ་ཀོ། སོང་འབའ་ཞིག་མ་གཏོགས་མེད་པ་ཡིན་པ་ཡིན་ན་འོ་ན་འདི་ནང་བཞིན་བྱས་ནས་ཉིན་མཚན་སྡོད་པ་ཡོང་མེད་པར་ཚེ་འདི་རྟག་ཏུ་གོད་འགྱུར་ཞིང་སྣོན་པའང་གུད་ནས་འོང་མེད་ན་བདག་ལྟ་འཆི་བར་ཅིས་མི་འགྱུར། བདག་ནི་མལ་ན་འདུག་བཞིན་དུ་གཉེན་བཤེས་ཀུན་གྱིས་མཐའ་བསྐོར་ཡང་ད་ཚེ་འདིར་ཡང། ཨེ་ནི། འཆི་བ་ཐོག་ཏུ་བབས་ཡོང་དུས་ཚེ་འདི་ལ་ཡིན་ན་ཡང་དངོས་སུ་ཨེ་ནི་འཆི་ཁའི་སྡུག་བསྔལ་མྱོང་གི་ཡོད་པ་དང་འཆི་བའི་སྡུག་བསྔལ་མྱོང་གི་ཡོད་པ་དང། དེ་ཡིན་ན་སྡུག་བསྔལ་དེ་བྱུང་བའི་གནས་སྐབས་ལ་ཡང་བགོར་མེད་པར་བྱས་ནས་དེ་ཡང། དང་ནི། དང་མཐར་ཨེ་ནི་པའི་ཚེ་གཏུགས་ནས། དང་ཅིག། འཆི་ནད་དྲག་པོ་ཅིག་གིས་ཟིན་པའི་གནས་སྐབས་ལ། ཨེ་ནི། རང། ཅི་དགར་སོགས་རེ་བའི་འགྲོ་འདུག་བྱེད་མི་ཐུབ་པ། ཨེ་ནི་མལ་ན་ཡང། ཉལ་ནས་འདུག་བཞིན་དུ། དེ་འདྲ་ཞིག་གི་གནས་སྐབས་ལ། ཨེ་ནི་རང་གི། གཉེན་ཉེ་དུ། མཛའ་བཤེས་འཁོར་གཡོག། མདོར་ན་བས་སོ་སོའི་བས་རང་གཅིག་མགོན་སྐྱབས་ཀྱི་བླ་མ་དཔོན་པོ། ཨེ་ནི་འོ་ཅིག་སོ་སོའི་བས་གྲོགས། བས་དང་གཉེན་བཤེས་ཉེ་དུ། དེ་འདྲའི་གི་བས་སེམས་གསོ་འཚམས་འདྲི་རུ་བྱས་བྱས། ཐ་མ་བས་སོ་སོའི་མཐའ་སྐོར་ལ་བས་བསྐོར་ནས་བསྡད་ཡོད་པ་ཡིན་ན་ཡང། བས་ནི་སྲོག་ཆད་པའི་ཚོར་བ། སྲོག་ཆད་པ་ཡི་ཚོར་བ་དེ། སྲོག་ཆད་པ་ཡི་ཚོར་བ། འབྱུང་བཞི་འཁྲུགས། གནད་གཅོད་ཀྱི་སྡུག་བསྔལ་སྣ་ཚོགས་པ། བས་ནི་ཅིག་འབྱུང་བཞི་འཁྲུགས་པའི་ཉམས་སྣང་ཅིག་མར་ས་ལ་ཐིམ་འགྲོ་གི་ཡོད་པ་འདྲ་བོ། ཅིག། གང་དག་ཡིན་ནི། དཔེ་ཅིག། རྣ་བའི་ནང་ལས་ཅིག་སྒྲ་སྣ་ཚོགས་ཤིག་ཐོས་བསྡད་པ་འདྲ་བོ། ཅིག་མིག་སྔ་ལ་ཡང་ཅིག་འདྲ་མི་འདྲ་ཅིག་འཆར་བསྡད་པ་འདྲ་བོ་དེ་འདྲའི་གི་ད་འབྱུང་བཞི་འཁྲུགས་པའི་གནད་གཅོད་ཀྱི་སྡུག་བསྔལ་གྱི་ཚོར་བ་དེ་བདག་ཉིད་གཅིག་པུས་མྱོང་རྒྱུ་རེད་མ་གཏོགས། དེའི་ཉེ་འཁོར་ལ་ཡང་ནི་ཡོད་བསྡད་མཁན་གྱི་ད་གཉེན་བཤེས་ཉེ་དུ་སྨན་པ་དེ་འདྲའི་གི་བགོ་བཤའ་རྒྱག་རྒྱུ་ཡང་མེད་པ་བྱས་ནས་དེ་ཐམས་ཅད་བདག་ཉིད་གཅིག་པུས་མྱོང་བར་འགྱུར། དེའི་ཚེ།

གཤིན་རྗེའི་ཕོ་ཉའི་ལྕགས་ཀྱུས་བཏབ་ནས་ཟིན་ནས་ཡོད་པ་ན། ཕ་མ་ལ་སོགས་པ་གཉེན་དང་ད་ག་ནང་བཞིན་གྱི་དཔེ་གི་མཛའ་བཤེས་ཉེ་དུ་སུས་ཀྱང་ཕན་པ་བྱེད་ཐུབ་ཡ་ཅིག་ཡོད་མ་རེད་གཉེན་གྱིས་ཅི་ཕན། ཡིད་གཅུགས་པའི་མཛའ་བཤེས་ཀྱིས་ཀྱང་ཅི་ཕན། དེའི་ཚེ་ཕན་པ། ཕན་པ་གང་གིས་ཕན་གྱི་རེད་ལབ་ན་དེའི་དུས་སུ་ཕན་ངེས་པ་དེ། སྔར་དཔེ་གི་ད་ཅིག་ཨེ་ནི། གང་ལས་ཡིན་པའི། དགེ་བ་རྣམ་དག་བསྒྲུབས་བཞག་པ་ཅིག་གི་ཚུལ་ཁྲིམས་བསྲུང་བ་དང། མི་དགེ་བཅུ་སྤོང་གི་ཚུལ་ཁྲིམས་ཀྱི་ཉམས་ལེན་རེད། ད་ག་ནང་བཞིན་གྱི་སྐྱབས་འགྲོ་དང་སྙིང་རྗེ་དང། དེ་འདྲའི་གི་ཉམས་ལེན། དངོས་གནས་རང་དཔེ་གི་གདེང་འཁེལ་བ་ཅིག། དངོས་གནས་དཔེ་གོམས་འདྲིས་ཀྱི་ཐོག་ནས་ཕར་བསགས་ནས་རྒྱུད་ལ་དཔེ་གོམས་འདྲིས། ཡོད་པ་དང། འོ་དེ་འདྲའི་གི་དཔེ་གི་དགེ་བ་མཐུ་ཆེན་པོ་ཞིག་རྒྱུད་སྟེང་ལ་ཡོད་པ་ཡིན་ན། དེས་ཕན་གྱི་རེད་མ་གཏོགས་དེ་དེ་ཕན་པ་དེ་དེ་གཅིག་པུ་རེད་མ་གཏོགས་གཞན་གང་ལ་ཡང་རེ་བ་རྒྱབ་ས་མེད་པ་རེད་བྱས་པ་རེད། དེ་ཚེ་བསོད་ནམས་དང་གཅིག་སྐྱབས་འགྲོའི་དད་པ་རེད་སྐྱབས་སུ་སོང་བའི་དད་པ་རེད་ད་ག་ནང་བཞིན་གྱི་ཚུལ་ཁྲིམས་དང་གཅིག་སྙིང་རྗེ་དང་སྟོང་ཉིད་རྟོགས་པའི་ཤེས་རབ་ལ་སོགས་པ་གཅིག་དེ་འདྲས་ཀྱི་དང་དང་གཅིག་བཟང་པོའི་ཡོན་ཏན་ཞིག་ཡོད་པ་ཡིན་ན་དེ་ཉག་གཅིག་གིས་བསྐྱབ་རྒྱུ་མ་གཏོགས་པ་དང་དེ་ཚེ་བསོད་ནམས་གཅིག་གཅིག་པུ་ཁོ་ནས་བསྐྱབས་པ་མ་གཏོགས། གཞན་གང་གིས་བསྐྱབ་ཐུབ་པ་མེད་པ་རེད་དེ་ལྟ་ན་ཡང་དེ་ཡང་ནི་བདག་གིས་བས་འདུག་རང་བློ་རང་ལ་ལྐོག་ཏུ་མ་གྱུར་པ་ཡིན་དུས་བསམ་བློ་ཞིག་བཏང་པ་ཡིན་ན་གདེང་འཁེལ་བ་ཅིག་གི་ཨེ་ནི་ད། དགེ་བ་དཔེ་གདེང་འཁེལ་བ་ཅིག་ཡོད་པ་དེ་ཨེ་ནི་མ་བསྟེན་ཏོ་དྲན་ཡ་མི་འདུག་དེ་ཚོ་བདག་གིས་མ་བདེན་དུ། འདི་འདྲས་ཅིག་གི་ད་གནས་སྐབས་དེ་ལ་ཡང་མགོན་པོ་ཞེས་དང་སྐྱབས་ཡུལ་ལ་ཡང་བོས་ནས་མགོན་པོ། དང། དང། བག་མེད་པ། ཅིག་གིས་ལང་ཚོའམ། ནོར་རམ། ཡོན་ཏན་ནམ། འོ་ཨེ་ནི་ཅིག་གིས་སྟོབས་སམ། དང། དེ་འདྲ་གི་པའི་ཕྲན་ཚེགས་པའི་རྒྱུ་མཚན་ལྟར་སྣང་ཅིག་གི་དབང་ལས་ཨེ་ནི་བག་མེད་པར་སོང་ནས་བདག་གིས་ནི། ལྡོག་ཏུ་མེད་ལྡོག་ཏུ་མེད་ཅིང། དང། འཇིགས་པ་ལྡོག་ཏུ་མེད་ཅིང་སྐྱབས་དང་བྲལ་བའི་གནས་སྐབས་ཡ་ང་བ་འདི་འདྲ་བ་དེ་མ་འཚལ་བ་མ་རྟོགས་ནས། མི་རྟག་ཅིང་མི་བརྟན་པ་ཡུན་ཐུང་བའི་ཚེ་འདི་ཡི་ཆེད་དག་ཏུ། ནི། དེ་དག་ཅིག་དགོས་པ་མེད་པའི་ལྟར་སྣང་གི་བྱ་བ་མང་པོ་ཅིག་གི་དོན་དག་ལ་ཡང་ནི་སྡིག་པ་མང་པོ་ཉེ་བར་བསྒྲུབས་ཤིང་བསྒྲུབས་ནས། ནི། དུས་འདས་པ་རེད། དེ་འདྲ་ཡིན་པ་ཡིན་དུས་དེ་ཡི་གནས་སྐབས་ལ། དཔེར་ན་འཇིག་རྟེན་ན་སྐྱེ་བོ་འགའ་ཞིག་དང། ནི། བའི་ཆད་པ་བཅད་པས། བའི་ཆད་པ་གཅོད་པས་ནི། ཅིག་ཡན་ལག་གཅོད་པའི་སར་དེ་རིང་འཁྲིད་པའང་བྲེད་པར་འགྱུར་ཏེ། ནི། བའི། དང་སེམས་ཀྱི་བའི་དངངས་སྐྲག་དང་འཇིགས་སྣང་གི་དབང་གིས་ཁ་སྐམ་པ་དང། མིག་རྩ། ནི། བའི་ངན་དུ་འགྱུར་བ་ལ་སོགས་པ་མདོར་ན་བའི་རྣམ་འགྱུར་སྔ་ལས་གཞན་དུ་འགྱུར་བར་སྣང་ན། གཤིན་རྗེའི་ཕོ་ཉ། གཤིན་རྗེའི་ཕོ་ཉ། བའི་འཇིགས་འཇིགས་ལྟ་བུའི་ཤ་གཟུགས་ཅན་གྱིས་བཟུང་བར་འགྱུར་ཞིང། ཐར་དུ་མེད་ཅིང་རིམ་གྲོས་སྨན་པས་སྨན་པའི་སྨན་གྱིས་བཅོས་ཐབས་མེད། རིམ་གྲོས་བཟློག་ཏུ་མེད་པས་དང་ཐར་དབང་མེད་པས་ནི་འཇིགས་པ་ཆེན་པོའི་ནད་ཀྱིས་ཐེབས་པར་གྱུར་པ། ཅི་བྱ་གཏོལ་བྲལ་གྱི་རབ་ཏུ་ཉམ་ཐག་པར་གྱུར་པའི་གནས་སྐབས་དེ་ལ་ནི་རེ་དང་ཆེ། འཇིགས་སྣང་ག་འདྲ་ཞིག་ཡོང་དང་མ་ཡོང་དེ་དག་སྨོས་ཅི་དགོས། ཤི་བའི་འོག་ཏུ་ཡང། དེ་དང་ཤི་བའི་འོག་ཏུ་ཡང། ཨེ་ནི། རེ་དང་སུ་ཞིག་འཇིགས་ཆེན་འདི་ལས་བདག། སུ་ཞིག་ཨེ་ནི་བས་འཇིགས་པ་ཆེན་པོ་འདི་ལས་བདག་སྐྱབས་ཐུབ་མཁན་ཞིག་སུ་ཡོད་དོ་བདག་འཇིགས་པ་འདི་ལས་སྐྱབས་ཐུབ་མཁན་སུ་ཞིག་ཡོད་དོ་བསམས་ནས། རེ་བས། ལེགས་པར་སྐྱོབ་པར་བྱེད་པར་འགྱུར་ཞེས་བསམས་ནས། ཨེ་ནི། བས་སྐྲག་པའི་བྲེད་ཤ་ཐོན་པའི་མིག། རེ་དང་གཡས་དང་གཡོན་དུ་བགྲད་ནས་མིག་བགྲད་ནས། དེ་ནས་གཡས་གཡོན་སྟེང་འོག་ཕྱོགས་བཞི་མཚམས་བརྒྱད་ལ་སྐྱབས་ཤིག་ཨེ་ཡོད་བསམ་ནས་པའི་སྐད་འབོད། འདི་དང་གཅིག་རེ་བས་པའི་མིག་གཏད་ནས་མིག་བགྲད་ནས། སྐྱབས་ཤིག་འཚོལ་བར་བྱེད་ན་ཡང། དུས་དེའི་ཚེ། ཕྱོགས་བཞི་མཚམས་བརྒྱད་གང་ནས་ཀྱང། སྐྱབས་ཟེར་ཡག་སྐྱབས་ངོ་མ་དེ། རང་གི་རྒྱུད་སྟེང་ནས་སྐྱབས་ཤིག་སྒྲུབ་དགོས་པ་རེད་མ་གཏོགས་ཕྱི་རོལ་ནས་སྐྱབས་ཤིག་ཡོང་མེད་པ་ཡིན་དུས་དུས་དེའི་ཚེ། དང་ནི། ཕྱོགས་བཞི་སྟེང་འོག་མཚམས་བརྒྱད་ནས། སྐྱབས་མེད་པར་མཐོང་ནས་ནི་དེ་ནས་ཀུན་ཏུ་ཡི་མུག་པར་འགྱུར་གྱི་རེད། དེ་ལྟ་བུའི་གནས་སྐབས་དེར་སྐྱབས་ཡོད་པ་མ་ཡིན་ན་དེ་ཚེ་བདག་གིས་ཇི་ལྟར་བྱ། རྒྱུ་མཚན་དེ་ལྟར་བས་ན། རྒྱལ་བ། བདུད་བཞི་མི་མཐུན་པའི་འཇིགས་པ་མཐའ་དག་ལས་རྒྱལ་བ། རང་ཉིད་བདུད་བཞི་ལས་རྒྱལ་བ་ཡིན་དུས་གཞན་འཇིགས་པ་ལས་གྲོལ་བའི་ཐབས་ལ་ཡང་མཁས་པ་ཞིག་ཆགས་ཡོད་པ་ཡིན་པ་རེད། དེ་འདྲ་ཡིན་པ་ཡིན་དུས་རྒྱལ་བ། ཐབས་མཁས་ཐུགས་རྗེ་དང་ལྡན་པ་ཡིན་པས་ན་འགྲོ་བའི་མགོན་པོ། འགྲོ་བ་སྐྱོབ་པའི་ནུས་པ་ཡོད་པ་ཡིན་དུས་ཨེ་ནི་འགྲོ་བ་སྐྱོབ་པ། དེའི་དོན་བརྩོན་པ། ཨེ་ནི་སྟོབས་ཆེན་འཇིགས་པ་ཀུན་སེལ་བར་ནུས་པ་དེ་ལ་དེ་རིང་ཉིད་ནས་སྐྱབས་སུ་མཆི། དེ་སངས་རྒྱས་ལ་སྐྱབས་སུ་འགྲོ་བར་བྱེད། དེ་བཞིན་གཤེགས་པ་དེ་ཡི་ཐུགས་སུ་ཆུད་པའི་ཆོས། འཁོར་བའི་འཇིགས་པ་སེལ་བ་དང། འཁོར་བའི་འཇིགས་པ་སེལ་བར་བྱེད་པ་དེ་དང། དེ་འདྲ་འཁོར་བའི་འཇིགས་པ་སེལ་བར་བྱེད་པའི་ཨེ་ནི་འགོག་པའི་བདེན་པ་དང། ཨེ་ནི་ལམ་གྱི་བདེན་པ་དེ་དག་ལ་ཡང་ཨེ་ནི་བདག་གིས་སྐྱབས་སུ་མཆིའོ། དེ་ལྟ་བུའི་འགོག་ལམ་གྱིས་བསྡུས་པའི་ཆོས་དཀོན་མཆོག། ཐེག་ཆེན་གྱི་ཆོས་དཀོན་མཆོག་རྒྱུད་ལ་མངོན་དུ་གྱུར་ཏེ་ཨེ་ནི་བྱང་ཆུབ་སེམས་དཔའ་འཕགས་པའི་ཚོགས་ཕྱིར་མི་ལྡོག་པའི་བྱང་སེམས་འཕགས་པའི་ཚོགས་རྣམས་ལ་ཡང་དེ་བཞིན་ཡང་དག་སྐྱབས་སུ་མཆི། དེ་ནས་སྨོན་ལམ་གྱི་སྨོན་ལམ་སྟོབས་ཅན་གྱི་བྱང་ཆུབ་སེམས་དཔའ་རྣམས་ལ་བརྟེན་ནས་བཤགས་པ་བྱེད་པ་ཡིན་པ་རེད། བདག་ནི་གོང་དུ་བཤད་མ་ཐག་པའི་འཇིགས་པས་རྣམ་པར་སྐྲག་ནས། འཇིགས་པ་དེ་དག་ལས་སྐྱོབ་པའི་སླད་དུ། ཨེ་ནི་བྱང་ཆུབ་སེམས་དཔའ་ཀུན་ཏུ་བཟང་པོ་ལ་བདག་ཉིད་འབུལ་ལོ། དེ་བཞིན་དུ་བྱང་ཆུབ་སེམས་དཔའ་འཇམ་པའི་དབྱངས་ལའང། བདག་ཉིད་ཀྱིས་གཞན་གྱིས་བསྐུལ་བ་ལྟ་བུ་མིན་པར། རང་གི་ངང་གིས་འདོད་པས་དང་དུ་བླངས་ཏེ་བདག་གི་ལུས་འདི་དབུལ་བར་བགྱིའོ། འདུས་བྱས་ལ། གང་དག་པའི་ཉམ་ཐག་པའི་སེམས་ཅན་སྐྱབས་མེད་མགོན་མེད་རྣམས་ལ། སྤྱན་གྱི་རས་མ། སྤྱན་གྱི་རས་མའམ། སྤྱན་གྱི་གྲྭ་ཟུར་ནས།